དེ་ནས་ཉིས་སྟོང་ང་དགུ་ལོར་ཁུར་གེས་ཧྥེ་ལི་པིན་རྒྱལ་ཁབ་ཀྱི་ཨན་ཐི་ནེའོ་ལྡི་མན་ནི་ལ་སློབ་ཆེན་ཟེར་གི་ནོ་དེའི་ནང་ནས་ཞིབ་འཇུག་སློབ་མ་གི་སློབ་གཉེར་མཛད་ཟིག་ད་དེའི་སྐབས་ཀྱི་ཆེད་ལས་ཚོ་འཇིས་ཀྱི་ཉེར་སྤྱོད་སྤྱི་ཚོགས་རིག་པ་དང་མི་རིགས་རིག་པ་ཟེར་གི་ནོ་འདི་རེད། དེ་ནས་ཞིབ་འཇུག་སློབ་མ་མཐར་ཕྱིན་རྗེས་ཁུར་གེ་ཕྱིར་ར་ཡིན་གྱི་ན་མཚོ་སྔོན་དགེ་ཐོན་སློབ་ཆེན་ནང་ཡོང་བསྡད་བཏང་ངས་ལོ་འགའ་ཞིག་ལ་དགེ་རྒན་གྱི་ཕྱག་ལས་གནང་ཟིག། ད་དེའི་སྐབས་དེ་ཚོ་ཡིན་གྱི་ན་ཁུར་གེས་ཡིན་གྱི་ན་མུ་མཐུད་དུ་སློབ་གཉེར་ཡེད་རྒྱུ་གི་འདུན་པ་བྱས་བསྡད་བཏང་ངས་ཉིས་སྟོང་བཅུ་གསུམ་གྱི་ལོར་ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོ་གི་འབུམ་རམས་པ་གི་སློབ་གཉེར་མཛད་རྒྱུའི་མགོ་བརྩམས་ཟིག། ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོ་ནས་འབུམ་རམས་པ་འདོན་གོ་ནོ་སྐབས་དེ་ཡིན་གྱི་ན་ཁུར་གེས་ཨ་རིའི་རྒྱལ་ཁབ་ཀྱི་ཧར་བར་རྡི་སློབ་གྲྭ་ཆེན་མོ་ནས་ལོ་གཅིག་ག་སློབ་སྦྱོང་ཡས་ཟིག། དེ་གི་ཉིས་སྟོང་བཅུ་དགུ་གི་ལོར་ཡིན་གྱི་ན་འབུམ་རམས་པ་དམ་བཅའ་བཞག་བསྡད་བཏང་ངས་ཡང་བསྐྱར་མཚོ་སྔོན་དགེ་ཐོན་སློབ་ཆེན་ནང་ཡོང་ངས་དགེ་རྒན་གྱི་ཕྱག་ལས་གནང་བཞིན་ཡོད། རྒན་ཁ་བ་ཁོ་རང་གིས་ཡིན་གྱི་ན་དུས་རྒྱུན་སློབ་ཁྲིད་གོ་ནོ་ནང་དོན་གཙོ་བོ་ཡིན་གྱི་ན་ཁུར་གེ་ཞིབ་འཇུག་སློབ་མ་སྐབས་ཀྱི་ཆེད་ལས། ཡིན་གྱི་ན་སྤྱི་ཚོགས་རིག་པ་སྐོར་དེ་ནས་འུ་ཅག་གིས་དེ་རིང་གི་ལེ་ཚན་འདིའི་ནང་དམིགས་བསལ་གྱི་ཡིན་གྱི་ན་སྤྱི་ཚོགས་རིག་པ་ཟེར་གི་ནོ་འདི་ཡིན་གྱི་ན་གཅིག་མཉམ་དུ་རྒྱུས་ལོན་བཟོ་རྒྱུ་གོ་སྒྲིག་ཡོད། ཡ། ད་ནི་དེ་རིང་གི་ལེ་ཚན་འདི་དངོས་སུ་འགོ་བརྩམ་རྒྱུ་ཡིན། ཡ་རྒན་ཁ་བ་ད་དེ་རིང་ཡིན་གྱི་ན་ཕྱི་དྲོ་འདི་གི་དུས་ཚོད་བེད་སྤྱོད་བཏང་ངས་ཨ་ཁྱོད་དེ་རིང་གི་ལེ་ཚན་འདིར་ཞུགས་ནོ་ཨ་བཀའ་དྲིན་ཆེ་ཞུ་ནི་ཡིན། ཨོ་ཡ་ཡ་སྐྱོན་མེད་ཁུ་ལ་རྒྱབ་མོ་སྐྱོན་མེད་ཁུ། ཨོ་རེད་རྒན་ལགས་ཨ་དེ་ནས་ཐོག་མར་ཁྱེད་རང་གིས་ཡིན་གྱི་ན་ཨ་ད་རང་གི་ཕ་ཡུལ་གང་ནས་ཡིན་ན་དེ་ནས་ཡིན་གྱི་ན་ད་བར་ལས་ཀ་ཆི་ཟིག་ལས་གོ་ན་དེའི་ཕྱོགས་ནས་ངོ་སྤྲོད་ཟིག་ཡས་ན། ཨོ་ལགས་སོ་ད་ངའི་ཕ་ཡུལ་ཡིན་གྱི་ན་འདི་མདོ་སྨད་གི་མང་འབའ་བྱ་གསུམ་ཟེར་གོ་ནོ་གི་ནང་གི་མང་ར་རྫོང་གི་བྱ་མདོ་ཡུལ་ཚོ་གི་རེད་དེ་ནས་ད་ལྟ་སློབ་ཁྲིད་བྱེད་ས་ལས་ཀ་ལས་ས་དེ་མཚོ་སྔོན་དགེ་འོས་སློབ་གྲྭ་ཆེན་མོ་གི་ནང་ན་མི་རིགས་སློབ་གླིང་གི་བོད་དབྱིན་སྡེ་ཁག་ཟེར་སྡེ་ཁག་ཟེར་གོ་ནི་རེད་ད་དེའི་ནང་ན་དབྱིན་ཡིག་གི་སློབ་ཁྲིད་ལས་གོ་ནི་དེ་མོ་ཟིག་ཡིན། ཨོ་རེད་རེད་རེད། དེ་ནས་ཁྱོད་རང་ལས་ཀ་འདི་འགོ་མ་བརྩམས་ནོ་སྔོན་ན་ད་ཡིན་གྱི་ན་ད་སློབ་སྦྱོང་གི་གོ་རིམ་མང་ཟིག་སོང་ཟིག་མོ་ད་ཁྱོད་དེའི་ཕྱོགས་གི་ཡིན་གྱི་ན་སློབ་གཉེར་གི་གོ་རིམ་དེ་ཡིན་གྱི་ན་ངོ་སྤྲོད་ཟིག་ཡས་ན། རེད་ལགས། ད་སློབ་ཆུང་ང་ཚོས་དེ་ནས་མགོ་མང། གྲོང་རྡལ་གི་སློབ་ཆུང་ང་སོང་ནས་དེ་ནས་རིམ་པ་བཞིན་དུ་མང་རྫོང་གི་མི་རིགས་སློབ་འབྲིང། དེ་ནས་ད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་བར་དེ་ན་མཚོ་ལྷོ་ཁུལ་མི་རིགས་འབྲིང་རིམ་དགེ་འོས་སློབ་གྲྭ་ནང་སོང་ལོ་གཅིག་འགོར། ད་དེ་རྗེས་ནས་ཨུ་ཆོས་མཚོ་སྔོན་དགེ་འོས་སློབ་གྲྭ་གི་ནང་གི་བོད་དབྱིན་སྡེ་ཁག་དེའི་ནང་སློབ་མ་བསྡུས་བཏང་ནས་དབྱིན་ཡིག་སྦྱང་རྒྱུ། དེ་མོ་གི་སློབ་མ་བསྡུས་བཏང་ནས་དེ་མོ་ཟིག་རེད། རེད་རེད། དེ་ཕྱིས་ཀྱི་ཆོས་ད་སྐབས་དུ་བ་མོ་ཅན་གོ་རེད་ད་དབྱིན་ཡིག་འཛིན་གྲྭ། འདི་གོ་འདི་གོ། རེད་རེད་ང་ཆུ་སྐབས་དེ་ད་འཛིན་གྲྭ་དེ་ལོ་རེ་རེ་འཛིན་གྲྭ་ཞིག་རེད་ད་གོ་ང་ཆུ་ད་སྐབས་གསུམ་པ་ནས་འགྲོ་རེད། སྐབས་གསུམ་པ་རེད་ཨ། རེད། དེ་གཅིག་དགུ་དགུ་བཅུ་ནམ་ཚོད་ཟེར་རེད་དགུ་དགུ། དགུ་བཅུ་གོ་དགུ་ལོ་རེད་དེ། གོ་དགུ་ལོ་ར། ཨང། རེད་རེད་དེ་དྲན་གྱི་གོ་ད་འདི་ཁྱོད་རང་ཚོ་ངུ་ངེས་ན་ད་འདི་ཞིང་ཆེན་གཞན་པ་གི་སློབ་མ་ཨེ་ཡོད། ད་སྐབས་དེ་ཞིང་ཆེན་གཞན་པ་གི་མེད་གི་ད་ལོ་རིམ་འདིའི་འཛིན་གྲྭ་རིམ་པ་དང་མོ། རིམ་པ་གཉིས་པ་མོ་རིམ་པ་གསུམ་པ་མོ་སྐབས་ན་སློབ་མ་ཚང་མ་ཡོང་ཁུངས་མཚོ་སྔོན་ཞིང་ཆེན་གི་ཁུལ་སོ་སོ་ནས་ཡོང་ནས་དེ་མོ་སློབ་མ་རེད་ད་འཛིན་གྲྭ་དང་བོ་མོ་བཟོ་འདྲ་ན་མགོ་ལོག་ར་ཁུལ་དྲ་ཡུལ་ཤུལ་ཁུལ་གཉིས་ཀྱི་མ་གཏོགས་མེད་གི་ད་ང་ཆོའི་སྐབས་དུ་སྐབས་གསུམ་པ་མོ་རེད་ད་མཚོ་སྔོན་ཞིང་ཆེན་གི་ཁུལ་དྲུག་གོ་གི་སློབ་མ་ཡོད་ནི་རེད། འོ་དེ་རེད་དེ་རེད། ད་ཅིག་གི་ཁྱོད་རང་གི་མཚོན་ན་སྐབས་དེ་ཐེངས་དང་བོ་དབྱིན་ཡིག་སྦྱངས་ནི་ཟིག་རེད་སྔོན་ཟིག་ནས་ཅིག་དབྱིན་ཡིག་སྦྱངས་མྱོང་ནི་ཟིག་ཡིན་ན་རེད། ད་སྐབས་དེ་ཐོག་དང་བོ་ཨེ་བྷི་སེ་དྷི་ནས་མགོ་བརྩམས་ཏེ་སྦྱངས་ནི་རེད་སྔོན་ཆད་བབ་གི་སྦྱངས་བོ་ནི་མ་རེད་ང། འདིའི་དམའ་འབྲིང་འདོན་གོ་རི་སྐབས་ང་ཆོ་དེའི་སྐབས་དེ་དབྱིན་ཡིག་ད་རུང་བསླབ་ཚན་གྱི་ཁྲོད་ན་མེད་གི་མོད། དེ་ཡིན་དང་ད་དེ་ནས་འབྲིང་རྒྱུགས་ལེན་གོ་རི་སྐབས། ཆེས་མཇུག་མཐའ་གི་སློབ་སྐབས་དེ་ད་དབྱིན་ཡིག་ནང་བཞག་ནི་རེད་དྲ་སློབ་གྲོགས་ཚང་མ་གི་འབྲིང་རྒྱུགས་གི་གྲ་སྒྲིག་ཡེད་གོ་ནི་སྐབས་དེ་ད་མཐོ་འབྲིང་ཟེར་གོ་ནི་ན་སྐབས་དེ་མཐོ་འབྲིང་ར་ཡིན་ནི་མ་རེད་ད་འབྲིང་རིམ་སློབ་གྲྭ་ནང་རྒྱུགས་ལེན་གོ་རི་སྐབས་ད་དབྱིན་ཡིག་སྦྱང་ཁོམ་མེད་གི་ཟེ་བསྐྱུར་བཏང་ནི་ར་ཡིན་གི་དེ་ཡིན་དང་ཡི་དི་ནི་འབྲིང་རིམ་སློབ་གྲྭ་ནང་དགུ་བཅུ་གོ་བརྒྱད་ལོ་ཧར་བ་སོང་ནི་ལོ་གཅིག་འགོར་མ་འགོར་ཡི་དང་ད་གོ་དགུ་ལོ་ད་དབྱིན་ཡིག་སྦྱང་སོ་འདི་མར་བ་ཡོང་ནི་རེད་དེ་དང་ད་ད་དེ་སྔ་ན་དབྱིན་ཡིག་སྦྱང་ཐུབ་བོ་ནི་མ་རེད། རེད་རེད་རེད་ཨོ་གོ་ད་དི་ནི་ཁྱོད་འདི་དབྱིན་ཡིག་འཛིན་གྲྭ་དེ་ནང་བའི་ནམ་ཟིག་མཐར་ཕྱིན་ནི་རེད་ད། ད་ང་ཚོའི་སྐབས་དེ་དེ་ལོ་རེ་རེ་གི་སློབ་མ་དེའི་ནང་གི་རིམ་པ་རིམ་པ་ནས་དེ་གའི་འདྲ་རྒྱོ་མི་འདྲ་གི་རེད་ང་ཚོའི་སྐབས་དེ་དབྱིན་ཡིག་སྦྱང་སོ་ནང་དུ་ཡོང་ན་ད་ལོ་གསུམ་གི་དབྱིན་ཡིག་སྦྱང་དགོས་གི་མོད། དེ་ནས་དེ་ནས་ལོ་གསུམ་མ་སྦྱངས་ནས་དེའི་འཕྲོ་གི་ཡང་ད་དེ་གོ་དེ་ཅིག་གྲ་སྒྲིག་གི་འཛིན་གྲྭ་གི་ཚུལ་དུ་དེ་མོ་ཟིག་རེད། ལོ་གསུམ་མ་སྦྱངས་ནོ་འཕྲོ་ནས་ཡང་ལོ་གཉིས་གི་ཆེད་སྦྱོང་གི་དེ་མོ་ཟིག་ཁ་བསྣན་ནས་ལོ་གཉིས་ད་ཧར་ཚུར་ལོ་ལྔ་སྦྱངས་ནི་རེད་དབྱིན་ཡིག། འོ་དེ་རེད་དེ་རེད་དེའི་འཕྲོ་ནས་ད་ཁྱོད་སློབ་གྲྭ་ར་གང་སོང་ནི་རེད། སོང་ནི་རེ་ད། དང་མ་ངའི་ད་སྔ་ན་བཤད་ནོ་གི་ལོ་གསུམ་པོ་གི་གྲ་སྒྲིག་དེ་བཏོན་དེ་ནས་རིམ་པ་བཞིན་དུ་རྒྱུགས་སྤྲད་ལེ་ཡང། ཆེད་སྦྱོང་གི་ལོ་གཉིས་ཀ་ད་ལོ་ལྔ། དེ་བཏོན་ནོ་རྗེས་ནས་ད་ང། ཧྥི་ལི་ཕིན་རྒྱལ་ཁབ་དེ། འདི་ཤེས་རམས་པ་འདོན་གི་སོང་ནི་རེ་ད་དབྱིན་ཡིག་གི། རེད་རེད་ཞིབ་འཇུག་སློབ་མ་ཟིག་གི་ད། རེད་རེད་ཞིབ་འཇུག་སློབ་མ་འདོན་གི་སོང་ནི་རེ། རེད་རེད་རེད། དེ་གི་ཁྱོད་དེ་ཧྥི་ལི་ཕིན་སོང་ཡིན་ད་དེ་ཆེད་ལས་ཆི་ཡིན་ནི་རེ་ད། ཕ་གི། སྦྱངས་ནོ། ཞིབ་འཇུག་སློབ་མ། རེད་རེད་ཆེད་ལས་ད་གཙོ་བོ་ཉེར་སྤྱོད་སྤྱི་ཚོགས་རིག་པ་དང་མིའི་རིགས་རིག་པ་ཟེར་ད་ང་ཆེད་ལས་དེ་མོ་ཟིག་ད་ར་སོང་རེད། ཉེར་སྤྱོད། ཉེར་སྤྱོད་ཨ། ཉེར་སྤྱོད། ཨོ་ཡ་ཉེར་སྤྱོད applied sociology and anthropology ཟུང་ད། ཉེར་ཟེར་ན་ཉ་འགྲེང་ཡིན།

ལས་ཀ་ཞིག་ཡིན་ན་ར་ཆེ་རེད་གོ། རེད་རེད་ད་ང་ཚོ་དང་མ་ཧྥེ་ལི་པིན་ན་ཞིབ་འཇུག་སློབ་མ་འདོན་གི་འགྱོ་གི་རེད་སྐབས་དེ་ལ་སློབ་གྲྭ་འདིའི་མཚོ་སྔོན་དགེ་འོས་སློབ་གྲྭ་གི་མི་རིགས་སློབ་གླིང་གན་རྒྱ་བཞག་ཡོད་ནི་རེད་ད་ཁྱེད་ཚོ་ང་ཚོ་མི་མང་ང་ཟིག་ཡོད་ནི་མ་རེད་དེའི་སྐབས་ཀྱི་མཐར་ཕྱིན་འཛིན་གྲྭ་ནང་ནས་མི་གསུམ་ཞིབ་འཇུག་སློབ་མ་འདོན་གི་སོང་ཕྱིར་ར་ཡོང་ན་མི་རིགས་དགེ་འོས་སློབ་གྲྭ་ནང་ནས་དབྱིན་ཡིག་གི་དགེ་རྒན་བྱེད་དགོས། དེ་གིས་གན་རྒྱ་བཞག་ནི་དེ་དང་ཨི་ད་ང་ཆོ་ཕྱིར་ར་ཡོང་ན་ར། མི་རིགས་དགེ་འོས་སློབ་གྲྭ་ནང་ནས་དབྱིན་ཡིག་གི་དགེ་རྒན་ཡིན་ནི་རེད་ད་དགེ་རྒན་བྱས་སྐབས་དེ་མི་རིགས་དགེ་འོས་སློབ་གྲྭ་གི་ཆབ་ཆ་སློབ་ཁུལ་མཚོ་ལྷོ་སློབ་ཁུལ་ན་ད་ང་ཆོ་དེར་སོང་དེ་ནས་དངོས་སུ་དབྱིན་ཡིག་དགེ་རྒན་གི་དབྱིན་ཡིག་སློབ་ཁྲིད་གི་བྱ་བ་འགོ་བརྩམས་ནི་རེད། དེ་རེད་དེ་རེད་དེ་རེད། འོང་དེ་ཡག་གི་དེ་ཧྲ་གི། རེད་རེད། དེའི་འཕྲོ་ནས་ཁྱོད་ན་ནིང་འདྲ་གཞེས་ནིང་འདྲ་ཟེར་དེ་འབུམ་རམས་པ་མཐར་མཐར་ཕྱིན་ནི་ཟེར་གི་མོ། ཨོ་རེད་ལ། རེད་རེད་ཁྱོད་འབུམ་རམས་པ་ད་སློབ་གཉེར་གང་ནས་ཡིན་རེད་གོ། འབུམ་རམས་པ། ད་དེའི་གཞུག་གི་ལོ་བཞི་ར་ལྔ་ཟིག་ག་བྱ་བ་ལས་སློབ་ཁྲིད་ལས་དགེ་རྒན་དབྱིན་ཡིག་དགེ་རྒན་ཡིན་དགོས་གི། ད་དེ་ནས་ད་ཡང་འབུམ་རམས་པ་ཟིག་འདོན་དགོས་གི་ད་དབྱིན་ཡིག་སྔོན་མ་དབྱིན་ཡིག་སྦྱངས་དགོས་སོང་ནི་ད། བོད་ཡིག་གི་བོད་སྐད་རིག་གནས་ར་ད་ཅིག་ཅིག་རྒྱང་རིང་དུ་གྱེས་གོ་ཁ་གྱེས་གོ་ཁ་དེ་ཡིན་ན་ཡང་རང་གི་བོད་ཡིག་གི་ལམ་ནས་ངེས་པར་དུ་ད་རང་ཚོ་སློབ་སྦྱོང་ཟིག་བྱེད་དགོས་གི་བསམས་ད་ཉིས་སྟོང་བཅུ་གཉིས་བར་དུ་ཟིག་ངའི་འབུམ་རམས་པ་རྒྱུགས་སྤྲད་ལས་ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོ་གི་བོད་རིག་པའི་སློབ་གླིང་ཨ་ཅིག་རྒྱུགས་ཟིག་འཕྲོད་ལེ་ད་དེ་སོང་དེ་ནས་འབུམ་རམས་པ་འདོན་དེ་ནས་ཡང་དེའི་བར་སྐབས་དེ་ཅིག་ལོ་གཅིག་གི་སློབ་སྦྱོང་བརྗེ་རེས་གི་སྟོང་ཟིག་ཨ་མི་རི་ཁ་འགྱོ་རྒྱུ་གི་དེ་ནས་ཨ་མི་རི་ཁ་གི་སོང་ཡང་སློབ་སྦྱོང་ཟིག་ལོ་གཅིག་ཙམ་ཟིག་བྱས་ད་སྟོང་དེ་དེ་གི་འབུམ་རམས་པ་དེ་གི་འདོན་ནི་ཡིན། འོ་ད་ཅིའུ་ཧི་གི་འབུམ་རམས་པ་སྐབས་གི་ད་ཅི་གི་ཞིབ་འཇུག་གི་ཁ་ཕྱོགས་ན་ནི་གང་གི་ཕྱོགས་རེད་ད། རེད་རེད་འབུམ་རམས་པ་གི་སྐབས་ད་སློབ་སྦྱོང་ཞིབ་འཇུག་ཁ་ཕྱོགས་གཙོ་བོ་ད་བོན་གི་འདིའི་ཆོས་ལུགས་གི་སྐོར། བོན་ཆོས་རིག་གནས་གི་སྐོར་དེའི་ནང་གི་ར་ཅིག་ང་སྤྲོ་བ་ཧ་ཅང་གི་ཡོད་ནོ་ད་བོན་གི་ཡིག་ཆ་ར། ད་ཡིག་གཟུགས་དེ་གནའ་རབས་ཀྱི་ཡིག་ཆ་ཡིག་རྙིང་ཡིག་ཆ་ཅན་གོ། འདིའི་སྐོར་འདི་ལྟའི་དེ་ལས་འདིའི་ནང་གི་ར་ད་ང་ལྷག་པར་དུ་དམངས་སྲོལ་གྱི་དམངས་སྲོལ་དང་འབྲེལ་བ་ཡོད་ནོ་ཡང་ན་དམངས་ཁྲོད་ཆོས་ལུགས་དང་འབྲེལ་བ་ཡོད་ནོ་འདིའི་སྐོར་གྱི་ཡིག་ཆ་ང་ཞེ་གི་སྤྲོ་བ་ཡོད་ད་ངོས་ཁ་ཕྱོགས་འགྲན་བྲོ་བ་གཙོ་བོ་ཅིག་གཏོང་གི་ཡིན་ད་བར་འདི་ར་ད་ཧྲ་ལ་ཡི་མུ་མཐུད་དུ་གཟིགས་དེ་ཕྱོགས་ག་དེ་དེ་ཕྱོགས་ག་རང་སྦྱོང་ད་ཟེར་གོ་ནས་སློབ་སྦྱོང་རེ་བྱེད་ཀྱི་ཡོད།

རེད་རེད་ད་ཁྱེད་གོང་ནས་དྲི་བ་གནང་བཞིན་གི། སྤྱི་ཚོགས་ཚན་རིག་ཟེར་བཏང་ན་སྤྱིར་གི་རིག་ཚན་བསྣོལ་མ་ཟིག་རེད་ད་འདིའི་ནང་ན་རིག་ཚན་མང་ང་ཟིག་ཡོད་ཁ་ད་ཨག་ཅེས་ཤེས་ན་ཟིག་སྤྱི་ཚོགས་རིག་པ་འདྲ་འདྲ་མི་རིགས་རིག་པ་འདྲ་འདྲ་གནའ་རྫས་རྟོག་ཞིབ་རིག་པ་ད་འདི་ཨ་རེ་ཡང་འགྱོ་ཕྱོགས་ཟིག་གོ་དེ་ན་ཡང་ན་རང་གི་ཁྱོད་རང་རྒྱུད་གི་ནང་ནས་འདིའི་རིག་ཚན་འདི་ཆི་གིས་བཀར་གོ་ནི་ན་འཛམ་གླིང་སྤྱི་གི་ཡང་ཆི་གིས་བཀར་གོ་ནི་ན་ཡོ་རུབ་གི་འགྱོ་ཕྱོགས་ལྟར་ན་ཆི་མོ་ནི་ན་འདི་ཟིག་གི་འདྲ་རྒྱུ་མི་འདྲ་གི་དེ་མོ་རེད་གྲ། ད་ང་ཆུ་ངས་སློབ་ཁྲིད་ལས་གོ་ནོ་འཕྲོ་ནས་ང་ཆུ་སློབ་ཚན་དེའི་མིང་ང་སྤྱི་ཚོགས་ཚན་རིག་ཟེར་དེ་མོ་ཟིག་འདོགས་གོ་ནི་ད་ཁྱེད་ང་འདྲི་གོ་ནོ་ཕལ་ཆེར་དེའི་ཁྱབ་ཁོངས་ནང་གི་སློབ་ཚན་རིག་ག་ཟིག་གོ་ནི་འགྱེར་དེ་དང་ན་ད་ད་སྤྱིར་གི་ངའི་ཞིབ་འཇུག་སློབ་མ་འདོན་གོ་དུས་ད་ང་ཆེད་ལས་དང་མ་ངས་བཤད་ནོ་ཉེར་སྤྱོད་སྤྱི་ཚོགས་རིག་ག་དང་མི་རིགས་རིག་ག་དེ་རེད་དེ་དང་ན་སྤྱི་ཚོགས་རིག་ག་གཙོ་བོ་བཟུང་བ་ད་དང་ཡང་མི་རིགས་རིག་ག་གི་སློབ་ཁྲིད་བྱེད་ཐབས་ར་ཞིབ་འཇུག་བྱེད་ཐབས་གི་སྐོར་གི་སློབ་ཁྲིད་སློབ་ཚན་ཡང་ལེན་གོ་ནི་དེ་མོ་ཟིག་རེད་ད་ང་ཧྥི་ལི་པིན་ནང་གི་ཤེས་རམས་པ་འདོན་གོ་དུས་སྐབས་དེ། དེ་དང་ན་ད་སྤྱི་ཚོགས་རིག་པ་འདི་ཡིན་རྒྱུ་ན་ད་ཁིར་གིས་ཚན་རིག་དང་མཐུན་པའི་སྒོ་ནས་ད་སྤུས་ཚད་དང་གྲངས་ཚད་ཀྱི་ཞིབ་འཇུག་ཐབས་ལམ་འདི་མོ་ཟིག་སྤྱད་དེ་དང་ད་མི་དང་མིའི་བྱ་སྤྱོད་བྱ་བྱེད་དང་ཡང་ན་འབྲེལ་འདྲིས་སྤྱི་ཚོགས་ཀྱི་སྣང་ཚུལ་སྣ་ཚོགས་དེ་ནས་སྤྱི་ཚོགས་ཀྱི་གྲལ་རིམ་སྤྱི་ཚོགས་ཀྱི་འཕོ་འགྱུར་ད་སྤྱི་ཚོགས་ཀྱི་ལམ་ལུགས་སོགས་འདི་ག་ཞིབ་འཇུག་བྱེད་གོ་ནོ་ཁིར་གི་དེ་མོ་རིག་ཚན་ད་འུ་ཚོ་མཚོན་ན་གསར་བ་རེད་ཧ་ཅང་གི་གསར་བ་རེད་ད་ཡིན་ན་ཡང་ནུབ་ཕྱོགས་ར་ཨ་རི་གི་རིག་ཚན་ན་འདྲ་གི་རིག་གནས་རིག་གཞུང་ཞིབ་འཇུག་ར་འདི་གི་འཛུགས་སྐྲུན་དེ་བལྟས་ཡོང་ན། ད་དེ་མོ་གསར་བ་ཟིག་ར་ཅིག་མ་རེད། རེད། ད་གནས་ཚུལ་ན་འདྲ་དེ་མོ་ཟིག་རེད། རེད་རེད་ད་ཁི་ཆོ་མཚོན་ན་ད་ལོ་བརྒྱ་ལྷག་ཟིག་ཧ་ལམ་འགོར་འདུག་ག། ཡོད་ཀྱི་རེད་ཡོད་ཀྱི་རེད་ཡོད་ཁི། རེད་རེད་རེད། འོ་རེད་ད་དེ་འཇིགས་ཁི་རྒན་ཁྱོད་རང་ཡིན་རྒྱུ་ན། སྤྱི་ཚོགས་ཚན་རིག་གི་ད་སྤྱི་ཚོགས་རིག་པ་ཅན་གོ་ཆེད་ལས་འདི་འདེམས་དོན་ཆི་རེད་གོ་ད་ཞིབ་འཇུག་སློབ་མ་འདོན་དུས་གི། འོ་རེད་རེད་ལགས་སོ་དེ་ད། འདིའི། འདི་དང་མ་ངས་གོང་ནས་བཤད་ནོ་གི་ད། མཚོ་སྔོན་གི་སློབ་གྲྭ་ནང་ནས་དབྱིན་ཡིག་གི་ད་སྐད་ཆ་ཙམ་ཟིག་སྦྱངས་ནི་དེ་དང་ཡང་ད་ཕྱི་སོ་འདིའི་ཞིབ་འཇུག་སློབ་མ་མུ་མཐུད་དུ་འདོན་གི་འགྱོ་གོ་དུས་སྐབས་དེ། ང་ཡང་ཅིག་འགྱོ་ས་གི་སློབ་གྲྭ་དེ་ཧྥི་ལི་པིན་གི་ད་མ་ནི་ལ། རྒྱལ་ས་ན་ཡོད་ནོ་གི Ateneo de Manila University ཟེར་གོ་ནོ་དེ་རེད་ད། དེའི་ནང་དུ་ན་ཡང་འདིའི། སྤྱི་ཚོགས་ཚན་རིག་གི་སྐོར་གྱི་ཆེད་ལས་ད་མང་ང་མང་ང་ཟིག་མེད་གི། ད་ཡོད་ལ་ཡོད་གི་རེད་ཡིན་ན་ཡང་དཔེ་བཞག་རྒྱུ་ན་ད་ཅིག་ཆོས་ལུགས་སྤྱི་ཚོགས་རིག་པ་ཟེར་རྒྱུ་ན་འདྲ་འདི་མོ་རེད་ད་འདིའི་སྐབས་དེ་ངའི་དགེ་རྒན་དབྱིན་ཡིག་དགེ་རྒན་འདི་ག་བསམ་ཚུལ་འདྲ་འདྲ་དྲིས་ན་ར་ད་དཔེ་བཞག་རྒྱུ་ན་ཁྱེད་ཀྱི་ཆོས་ལུགས་སྤྱི་ཚོགས་རིག་པ་འདི་མོ་སྦྱང་བཏང་ན་ད་འདིའི་སློབ་ཚན་མང་ཆེ་ཤོས་ད། འདི་ཡེ་ཤུ་ཆོས་ལུགས་འདྲ་འདྲ། ཁར་བཟོ་འདི་མོ་འདི་ལ་ཁ་གི་འདིའི་གྲངས་ཤིག་གི་ཤེས་བྱ་སྦྱང་དགོས་ནས་དེ་མོ་རེད་ད་ཁྱོ་ཕྱིར་ར་གཞུག་ནས་མཐར་ཕྱིན་ནས་འུ་གི་ས་ཆ་ཡོང་ན་ར་འདི་མོ་ཅན་གོ་ཡང་སློབ་ཁྲིད་དྲ་འདི་ཕྱོགས་གི་བཀག་རྒྱ་ཡོད་གི་ད་འདི་སློབ་ཁྲིད་དྲ་མང་ཁྱེད་ཅོ་རྒྱལ་ནང་ན་འདྲ་གི་ཁྱེད་ཅོ་མི་རིགས་འདི་དེ་མོ་གི་སྐོར་གི་སློབ་ཁྲིད་དྲ་དེ་མེད་གི་མོ་ད་ཡིན་དང་ན་ཁྱོད་དེ་མོ་གི་འདི་མེད་ར་ཅིག་ཅིག་སྐོ་ན་ར་མཇུག་འབྲས་ཡག་ག་ཟིག་ཐོན་རྒྱུ་མ་རེད་པ་དུ་ས་མེད་ད་དེ་གི་དགེ་རྒན་མང་ང་བསམ་ཚུལ་འདྲ་འདྲ་མང་ང་དྲིས་མྱོང་བ་དེ་གི་ན་ད་ངས། ད་དུས་སྐབས་དེ་རིང་གི་སྤྱི་ཚོགས་འདི་དག་ཞིག་འཕོ་འགྱུར་ཧ་ཅང་གི་ཆེ་གི་དེ་མི་ཚད་གི་མགྱོགས་གི་ད་གི་ཆུ་མིག་མཐོང་ལག་ཟིན་དེ་གི་ཆུ་སྤྱི་ཚོགས་ནང་ནས་དཔེ་འཇོག་རྒྱུ་ན་ཞིང་ཕྱུགས་ལས་ས་ཆ་གི་སྤྱི་ཚོགས་འདི་དག་ཞིག་འདི་གོ་ལ་ཧྲིལ་འགྱུར་ཅན་གི་རྡབ་ཤུགས་འདི་ཕོག་ད་དང་འགྱུར་ལྡོག་ཧ་ཅང་ཆེ་གི་ཆེ་ནི་མི་ཚད་གི་འགྱུར་ལྡོག་མགྱོགས་མགྱོགས་གི་ཧ་ཅང་གི་མགྱོགས་གི་ལོ་རེ་འགའ་ནང་འགྱུར་ལྡོག་མང་ང་བྱུང་གོ་གི་དེ་དང་དེ་རིང་གི་སྤྱི་ཚོགས་འདིའི་མ་ལག་ར་འདི་གི་ལམ་ལུགས་ར་འདི་འདིའི་འགྱུར་ལྡོག་འདི་ད་ཞིབ་འཇུག་ལས་ན་ད་ནང་དུ་ནས་ད་སྤྲོ་བ་ཡོང་ནས་གཏོང་ཟེར་དགེ་ངས་ད་སྤྱི་ཚོགས་རིག་པ་འདི་འདེམས་ནི་ཡིན་སྤྱི་ཚོགས་རིག་པ་འདེམས་མའི་དགེ་རྒན་ན་ཅིག་དྲིས་རིས་ད་ཡང་ཧར་གི་དེ་ཆེད་ལས་ངོ་སྤྲོད་ལས་གོ་ནོ་ནང་ན་སྤྱི་ཚོགས་རིག་པ་རྐྱང་རྐྱང་ཟིག་མེད་གི་ད་ད་གི་ཉེར་སྤྱོད་སྤྱི་ཚོགས་རིག་པ་ར་མིའི་རིགས་རིག་པ་ཟེར་ནི་ཟིག་ཡོད་གི་ཁྱོས་ད་འདེམས་རྒྱུ་ཅིག་གྱིས་ཟིག་ད་ངས་ཡ་ཟིག་ད་ནས་དུ་འདེམས་མེད་ད་ལས་ད་རང་གིས་ཅིག་སྤྱི་ཚོགས་རིག་པ་གི་སྐོར་གི

ཨོ་ད་ད་སོ་མ་གི་འདི་མཐར་ཕྱིན་དཔྱད་རྩོམ་དེ་ཉིད་སྐུ་ཉིས་སྟོང་ལྔ་དྲུག་དེ་བར་ཟ་བྲིས་ཟ་ཆོ། རེད་རེད། རེད་སྐབས་དེ་ཚོ་ཉིད་སྐུ་འདི་གི་འདི་ཞིབ་འཇུག་ཁ་ཕྱོགས་འདི་འདིའི་ཁྲོད་ནས་ཁྱོ་མ་གཏོགས་གཞན་པ་སུ་ཟིག་གི་ཡིག་ཏོག་གི། རེད་རེད་ད། འདི་སྐབས་འདི་ད་ང་ཧྥི་ལི་པི་ན་སོང་ཞིབ་འཇུག་སློབ་མ་འདོན་གོ་རིས་གི། འདི་སྐབས་འདི་ན་ད་བོད་ཀི་འབྲོག་དམངས་གི་སྐོར་འདི་རེད་མོ་འབྲོག་པ་མང་ཚོགས་གནས་སྤོར་ཡིན་ནོ་གཏན་སྡོད་ལས་གོ་ནོ་གི་འདིའི་བརྗོད་གཞི་གླེང་གཞི་གཙོ་བོ་འདི་རེད་འདི་ནི་ད་ང་ཉིས་སྟོང་ལྔ་གི་ལོ་མགོ་བཞི་གི་ལོ་མཇུག་ས་དེ་ད་ཧར་སོང་ནི་དེ་དང་ན་ཞིབ་འཇུག་དཔྱད་རྩོམ་གི་ཁ་བྱང་འདི་འདེམས་གོ་རིས་སྐབས་ཉིས་སྟོང་ལྔ་གི་ལོ་མཇུག་ཉིས་སྟོང་དྲུག་གི་ལོ་མགོ་བར་དེ་མོ་ཟིག་རེད་དེ་ནི་ད་དེའི་སྐབས་དེ་ད་བོད་ཀྱི་ས་ཆ་གི་འབྲོག་པ་འདི་གཏན་སྡོད་ལས་གོ་ནོ་གི། ད་མགོ་བརྩམས་མའི་ལོ་གཉིས་རེ་གསུམ་འདི་མ་གཏོགས་སོང་མེད་ནོ་ཡང་ན། ས་ཆ་ལ་ལ་ན་ད་སོ་མ་མགོ་རྩོམ་གོ་ནོ། འབྲོག་དམངས་གཏན་གཏན་སྡོད་ན་འདྲ་གི་ཡང་ན་གནས་སྤོར་ཡེ་གོ་ནོ་གི་སྐབས་དེ་མོ་ཟིག་ཁི་ཡོད་གི་དེ་ན་ད། འདིའི་སྐོར་ར་ད་ཞིབ་འཇུག་ཡོད་ནི་ཧ་ཅང་ཉུང་གི་དེའི་ནང་ནས་ར་རང་གི་མི་རིགས་ཀི་ནང་ན། ཞིབ་འཇུག་ཡོད་ནི་རང་གི་མི་རིགས་ཀི་ནང་གི་ཞིབ་འཇུག་པ་གི། ཕྱི་ཡིག་གི་ལམ་ནས་ཞིབ་འཇུག་ཡེ་གོ་ནི་འདི་མོ་ད་ཕལ་ཆེར་ད་མེད་ཁི་ཟེར་ན་ར་ད་ཡི་ཁར་ཁེར་ཡོད་སྲིད་རྒྱུ་རེད་གྲ་ད་ཧ་ཅང་གི་དཔྱད་གཞི་རྒྱུ་ཆ་ཟོ་ཅན་ཟིག་ཟིག་འཚོལ་དཀའ་ནི་དི་མོ་གི་སྐབས་ཟིག་རེད། དེ་དང་ན། ད། འཛམ་གླིང་གི་ཁྱབ་ཁོངས་ནང་ན་ཡང་འབྲོག་པ་ཡོད་ས་བོད་ཁེར་མོ་མ་རེད་དཔེ་འཇོག་རྒྱུ་ན་ཨ་ཧྥེ་རི་ཀ་གླིང་ཆེན་ན་འབྲོག་པ་ཡོད་ཁི། འདིའི་གཞུག་ཨེ་ཤེ་ཡ་དཀྱིལ་ཁུལ་ན་ཡང་ན་དབུས་ཤར་ཁུལ་ན་ད་འདི་ར་འདི་ན་ཡང་འབྲོག་པ་གི་ལས་རིགས་འདི་གཉེར་གོ་ནི་དེ་མོ་འབྲོག་སྡེའི་རིག་གནས་ཡོད་ས་དེ་མོ་ཡང་མང་གི་དེ་དང་ན་དེ་མོ་འདིའི་སྐོར་ར་ད་ཞིབ་འཇུག་ཡང་ཅིག་མིག་དཔེ་ལྟ་ས་དེ་མོ་མང་ང་ཡོད་གི་དེ་མ་ནི་ད་ཨུ་ཆོས་བོད་རང་གི་འབྲོག་ཁུལ་འདི་དེའི་ནང་གི་ར་འབྲོག་པ་གི་འཚོ་ཐབས་འདི་ལ་འགྱུར་ལྡོག་བྱུང་གོ་ནོ་སྤྱི་ཚོགས་གི་སྒྲིག་གཞི་འདི་འགྱུར་ལྡོག་བྱུང་གོ་ནོ་དེ་མོ་གི་དཔྱད་རྩོམ་གི་སྐོར་ནས་ད་ཧ་ཅང་ཉུང་ཐལ་ཡ་ད་ཉིས་སྟོང་དྲུག་གི་བདུན་གྱི་བཞུགས། ད་ཉིས་སྟོང་བརྒྱད་ལ་གི་བཅུ་ཐམ་པ་གཟིགས་མ་འགྲོ། བར་དེ་ད་གི་ཆུ་རྒྱལ་ནང་གི་ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོ་གི་ད་དགེ་རྒན་དཔེ་འཇོག་བྱས་ན་སུ་ཧྥ་ཞང་ནས་ད་དགེ་རྒན། འདི་གི་ད་ཁུར་གི་ཞིབ་འཇུག་སློབ་མ་དང་འབུམ་རམས་པ་དང་མཉམ་དུ་ད་གི་ཆུ་ཀན་ལྷོ་བ་རྨ་ཆུ་ས་གི་འབྲོག་ཕྱོགས་གི་གཏན་སྡོད་ཡེ་གོ་ནོ། ཡང་ན་འབྲོག་པ་གནས་སྤོར་ཡེ་གོ་ནོ་འདི་མོ་འདི་སྐོར་ལ་ཞིབ་འཇུག་གི་གོ་ནོ། དུ་མོ་གི་ད་ཅིག་དཔྱད་རྩོམ་ར། དེབ་ཕྱོགས་བསྒྲིགས་ཡོད་ནི་དུ་མོ་ཡོད་ཡོད་གི་མོ། ཨ་འདི་ཅན་གོ་གྱིས་ན་ཡང་རྒྱ་ཡིག་གི་ལམ་ནས་བོད་ཀྱི་འབྲོག་པ་གི་ཕྱོགས་ག་ཞིབ་འཇུག་ཡོད་ནོ་གི་དུ་མོ་རེད་ཡིན་ན་ཡང་འདི་ད་ཕལ་ཆེར་ཉིས་སྟོང་བརྒྱད་ལ་གི་བཅུ་ཐམ་པ་བར་འདི་རུ་འདི་ད་ཞིབ་འཇུག་གི་གྲུབ་འབྲས་གསར་བ་ཐོན་ནོ་ནི་དུ་མོ་རེད་དུ་མོ་གི་སྐབས་སུ་རེད། ད་ཉིས་སྟོང་བཅུ་ཐམ་པ་བར་ཡོད་འདི། འོ་ལེ་འོ་ལེ། དི་དི་ད་ད་གཞན་པར་གི་དཔེ་ཆ་ཡི་ཧི་བཞོག་ནོ་དི་ཅན་གོ་གི་སི་ཡ། རེད་རེད། འོ་རེད་རེད། ད་བསྟན་འཇིག་གི་ད་ཁ་སང་བསྟན་རང་ཚོད་འཇིག་གི་ད་འདི་ཕྱོགས་ད་འབྲོག་ཁུལ་གི་ད་ཅི་ཡོད་ཅི་ཟེར་དགོས་ན་ཁོར་ཡུག་ཟེར་རྒྱུས་ན་ད་འབྲོག་ལས་གི་ཕྱོགས་གི་འདི་གི་ཕྱོགས་གི་ཞིབ་འཇུག་ཡེ་གོ་ནོ་ཇེ་མང་ར་ཇེ་མང་རེད། འོ་ད་ད་རུ་ད་ཞིག་ཡིན་མང་གི་ད་ཨུ་ཆོ་ལྷག་པར་དུ་འདི་འཛམ་གླིང་གཅིག་གྱུར་སོང་བས་ད་གོ་ལ་ཧྲིལ་འགྱུར་གི་འདི་གི་ཅིག་ཤུགས་རྐྱེན་འཛིན་ན་ར་འདྲ་གི་ད་ཚན་རིག་ལག་རྩལ་འདི་ར་ལོ་ཉེ་བའི་ལོ་བརྒྱ་བཅུ་གི་ནང་འདི་ཧ་ཅང་གི་དར་ཐ་མོ་དེ་ཡིན་ན་ད་ཚང་མ་གི་འདིའི་སྐོར་ལ་དོ་སྣང་བྱུང་བའི་མཉམ་བཞག་གི་འདུག་ནི། ད་གནའ་ནང་དུ་རེད། ད་འདི་ཙིག་ཟིག་སྔ་ནི་རེད་ལོ་བྱབ་ཅི་ཟིག་གི་ར་མི་ཚད་གི་ད་འདི་ཉིས་སྟོང་བདུན་གི་བར་ངས་དེ་རིགས་ཟིག་ཞིབ་འཇུག་གི། གླེང་གཞི་བཟུང་ད་ལི་བྲིས་ནི་དེ་བཏང་ན། ད་བར་དུ་ལོ་བཅུ་གསུམ་སྟོང་ཟིག་འགོར་སོང་ཟིག། ད་ལོ་ལྔ་དྲུག་ཟིག་གི་སྔ་ན་ང་ཨ་རི་ན་བུད་དུས་སྐབས་དེ་ངས། ད་རང་གི་སྔོན་གྱི་ཤེས་རམས་པ་གི་སྐོར་གྱི་ཞིབ་འཇུག་གི་དེ་དཔྱད་རྩོམ་མང་ང་ཟིག་བསྡུ་རུབ་འདྲ་འགྲོ་བའི་ཐད་ལས་ད་དེ་ཡིན་ན་ཡིན་དེས་ན་ངའི་སྐབས་དེ་ལག་ཡོང་ནི་ཟིག་ཀྱི་ད་ཕྱི་ཡིག་གི་ལམ་ནི་ལྷག་པར་དུ་དབྱིན་ཡིག་རེད་དབྱིན་ཡིག་གི་ལམ་ནི་བྲིས་ཡོད་ནི་གི་བོད་ཀྱི་འབྲོག་པ་གི་སྐོར་འདི་བྲིས་ཡོད་ནི་དཔྱད་རྩོམ་ཉིས་བརྒྱ་ལྷག་ལག་ཡོང་ད་དེ་དང་ན་ད་མང་ང་ཟིག་བྲིས་ཡོད་གི་རེད་འདྲ་ར་ཡང་རང་གི་མི་རིགས་ནང་ཁུལ་ན་འདིའི་སྐོར་ར་འབྲི་གོ་ནི་ད་ད་བར་ད་ཇེ་མང་འགྱོ་གོ་ནི་མིན་ན་སྔོན་ཆད་ད་དུང་དུ་མོ་མང་ང་མེད་གི་དེའི་ནང་ནས་ར། ཕྱི་ཡིག་གི་ལམ་ནས་འབྲི་གོ་ནི་ཙིག་གི་ཉུང་ཐལ། རེད་རེད་རེད་རེད་ད་ཁྱོད་དེ་ཧི་གི་ཞིབ་འཇུག་གི་དེ་གི་ད་སྤྱི་ཚོགས་ཚན་རིག་གི་ད་ཞིབ་འཇུག་བྱེད་ཐབས་འདི་བེད་སྤྱད་ཐུབ་མེད་ད་ཧི་གི་ཞིབ་འཇུག་ཡེ་ཟིག་ཨ། རེད་རེད་ད་དུ་མོ་ཟིག་ཨེ་ཡོང་ང་བལྟས་ནི་རེད་ད་རང་གི་སྤྱི་ཚོགས་རིག་པ་ར་མི་རིགས་རིག་པ་གི་ཞིབ་འཇུག་བྱེད་ཐབས་ཐབས་ལམ་ད་འདི་ཅན་གོ་ཅིག་སློབ་སྦྱོང་ཟིག་ཡེ་བཏང་ཨེ་ད་འདི་ཁྱེད་རང་ཨེ་འདི་ཁི་རེད་འདི་གི་ལྟ་སྟངས་ར་འདི་གི་ཞིབ་འཇུག་བྱེད་ཐབས་བེད་སྤྱད་ད་ལི་རང་གི་ས་ཆ་གི་ད་རིག་གནས་ཟེར་ན་འདྲ་གི་སྤྱི་ཚོགས་ཀི་སྒྲིག་གཞི་གཙོ་བོ་དི་ནི་སྤྱི་ཚོགས་ཀི་འགྱུར་ལྡོག་འདི་ཅན་གུ་ད་གཙོ་བོ་བཟུང་ད་ལི་ཅིག་ཞིབ་འཇུག་ཟིག་ཨེ་ལི་ཐུབ་སློབ་སྦྱོང་ཟིག་ཨེ་ལི་ཐུབ་བལྟས་ནོ་དུ་མོ་ཟིག་རེད། རེད་རེད་རེད་རེད་གི་ནི་ལ་ད་ད་ཁྱོད་རང་གི་ཡིན་གྱི་ན་ད་འདི་ཞིབ་འཇུག་སློབ་མ་ཡིན་ན་ཆོག་གི་ད་དི་ནི་ཞིབ་འཇུག་སློབ་མ་གི་མཐར་ཕྱིན་དཔྱད་རྩོམ་ཡིན་ན་ཆོག་གི་ད་འདི་ཅན་གུ་ཚང་མ་སྤྱི་ཚོགས་རིག་པ་གི་ད་ཐབས་ལམ་འདྲ་འདི་བེད་སྤྱོད་དང་ཡིན་ཞིབ་འཇུག་ཡེ་ནི་ཏི་མུ་ཟིག་རེད་མོ། རེད་རེད། རེད་དེ་ན། ཁྱོད་འདི་སྤྱི་ཚོགས་རིག་པ་ཟེར་སྐོར་འདི་ཆི་གི་གྲུབ་ནས་ན། ད་འདི་གི་ཅིག་ལོ་རྒྱུས་རྒྱབ་ལྗོངས་དེ་ངོ་སྤྲོད་ཟིག་བྱས་ན། འོ་རེད་ལ། ད་སྤྱི་ཚོགས་རིག་པ་གི་ལོ་རྒྱུས་རྒྱབ་ལྗོངས་འདི་ཧ་ཅང་གི་ཞིབ་མོ་ཟིག་འགྲེལ་རྒྱག་གྱིས་ཟེར་ན་གཟིགས་ཟིག་འདི་རིག་ཚན་ད་ད་རུང་བཟོ། འདིའི་ཤེས་རབ་ཤེས་རིག་ཞིབ་འཇུག་གི་ཁྱབ་ཁོངས་ནང་ན་འདི་ཙིག་གི་རིག་ཚན་སྣོལ་མ་གི་འབྲེལ་བའི་དག་ནས་ད་འདི་གང་ཡིན་དྲ་འབྲེལ་གྱི་དག་ནས་ཅིག་འདི་མོ་གི་ཧ་ཅང་གི་དཀའ་མོ་ཟིག་རེད་ད་དུས་ཚོད་ཙིག་ཐུང་ཐུང་ཟིག་གི་ནང་འདི་བཤད་ཀྱིས་ན་དཀའ་མོ་ཟིག་རེད་ད་ངས་འདི་འདི་གི་ལོ་རྒྱུས་རྒྱབ་ལྗོངས་འདི་ཅིག་རགས་བསྡུས་ཙམ་ཟིག་བྱ་ན་ད་སྤྱི་ཚོགས་རིག་པ་ཟེར་དགོས་ནོ་སྤྱི་ཚོགས་རིག་པ་འདི་གི་ཅིག་ཟེར་དགོས་ནོ་སྤྱི་ཚོགས་རིག་པ་གི་བསམ་བློ་འདི་ཡོད་རྒྱུ་འདི་ད་འདི་ཧ་ཅང་གི་སྔ་གི་ད་དུས་རབས་སྔོན་མ་འདིའི་སྤྱི་ལོའི་སྔོན་གི་དུས་རབས་ད་བཞི་བ། ལྔ་བ་ཟིག་མིན་འགྲོ་སྐབས་དེ་ལ། ཕ་ལ་ཐོ་ཟེར་རྒྱུ་ཟིག་ཁ། མཚན་ཉིད་རིག་པ་བ། ལ་གཙོ་བོ་ཁོ། མཚན་ཉིད་རིག་པ་གི་ཐད་ན་ངོས་འཛིན་ནི་ཡོད་ཁ་རིག་ཚན་མང་བ་གི་ནང་ན། འདི་ཡི་སྟེང་ན་ཕ་ལ་ཐོ་དང་ཡང་ན་ཁིར་གི་སློབ་མ་ཨ་རི་སི་ཐོ་ཐལ། འདིའི་སྐབས་འདི་ད་སྤྱི་ཚོགས་ཀྱི། སྒྲིག་གཞི་ཡིན་ན་འདྲ་གི་ཡང་ན་སྤྱི་ཚོགས་ཀྱི་གྲུབ་ཚུལ་དྲན་དེ་འདང་རྒྱབ་ནོ་གི་བསམ་བློ་དེ་ད་ད་རེས་གི་གནའ་གནའ་བོའི། Greece། ར་ད། Greece། གི་སྐབས་སུ་ཡོད་གོ་གི། ད་འདི་གི། སྤྱི་ཚོགས་རིག་པ་གི་ནི་འདི་ཡི་བྱུང་རྐྱེན་འདྲ། འདི་གི་བྱུང་དུས་གཙོ་བོ་ད་སྤྱི་ཚོགས་རིག་པ་ཟེར་ནོ་མྱིང་གྲུབ་ཚུལ་འདི་ད་གཟིགས་ཟིན་ཆི་གི་ད་འདི་དུས་རབས་བཅོ་བརྒྱད་པ་གི་ནང་ད། ནུབ་ཕྱོགས་ཟེར་ན་འདྲ་ཡང་ན་ཡོ་རུབ་གི་བཟོ་ལས་གསར་བརྗེའོ་ཁ། རེད་རེད་རེད། བཟོ་ལས་གསར་བརྗེ་འདི་གི་རྐྱེན་བྱས་ད་ལས་ད་སྤྱི་ཚོགས་གི་སྒྲིག་གཞི་ར་སྒྲིག་རིམ་མང་ང་ཟིག་རྡབ་གསིག་ཐེབས་ཟེར་ན་ར་འདྲ་གི་ད་འདི་མོ་གི་སྤྱི་ཚོགས་གི་ཉམས་མྱོང་གསར་བ་མང་ང་ད་སྐབས་དེ་གི།

ད Auguste Comte གོང་དར་ཨ་ད་འདན་གྱི་ན་ཁིར་ཀི་དུས་རབས་བཅོ་བརྒྱད་པ་གི་དུས་སྨད་དུས་རབས་བཅུ་དགུ་བ་གི་དུས་མགོ་འདི་མོ་གི་མྱི་ཟིག་རེད་ད་ཁིར་ཀི་སྤྱི་ཚོགས་རིག་བ་གི་རིག་ཚན་ཁྱབ་ཁོངས་ནང་ན་སྤྱི་ཚོགས་རིག་གི་ཡབ་ཆེན་ཟིག་དེ་གི་ར་མྱིང་ཐོབ་པ་ད་ར་མཚན་སྙན་དེ་ཐོབ་པ་ད་ར་ད་དེ་ནས་བཟུང་སྟེ་སྤྱི་ཚོགས་རིག་བ་གི་སྤྱི་ཚོགས་རིག་བ་ཟེར་ནོ་མྱིང་དེ་བྱུང་ནོ་མཚན་སྙན་དེ་བཞག་ནོ་གི་སྐབས་དེ་ཁྱེར་ཡོང་ནི་རེད་དེ་དང་ད་ཚང་མ་ཁིར་ཀི་མྱིང་སྤྱི་ཚོགས་རིག་བའི་ཡབ་ཆེན་ཟིག་གི་འབོད་གོ་ནི། རེད། ད་དེ་མིན་ནས་དུས་སྐབས་དེ་དུས་མཉམ་ཡིན་ནོ་ཟིག་ག་ཡང་དབྱིན་ཇི་གི་སྤྱི་ཚོགས་རིག་པ་བ་ཟིག་ག Herbert Spencer ཟིག་བྱུང་ཟིག་ག Herbert Spencer དེ་རེད་ད་འདི་གཉིས་ཀ་གི་སྐབས་འདི་ད་སྤྱི་ཚོགས་རིག་པ་དངོས་སུ་འགོ་ཚུགས་ནོ་གི་དུས་རིམ་ཟིག་དེ་གི་བྱ་དགོས་ནོ་དེ་དང་ན་འདི་གི་འདི་གཉིས་ཀའི་སྐབས་འདི་གི་ཁོ་གཉིས་ཀའི་རིང་ལུགས་ཡིན་ན་འདྲ་གི་ཡང་ན་བསམ་ཚུལ་བསམ་བློ་ལྟ་ཚུལ་འདི་རྩ་བའི་ཁྱད་ཆོས་ཆི་མོ་ཟིག་རེད་ཟེར་ན་ད་འདི་དེའི་སྐབས་ཀྱི་སྤྱི་ཚོགས་ཀྱི་མ་རྩ་རིང་ལུགས་ལམ་ལུགས་དེ་དག་གཙོ་བོ་མ་རྩ་རིང་ལུགས་ལམ་ལུགས་དེ་སྲུང་སྐྱོབ་བྱེད་གོ་ནོ་སྐོར་རྩོམ་དང་བརྩམས་ཆོས་མང་ང་ཡོང་གོ་ནོ་སྐབས་དེ་མོ་ཟིག་རེད། རེད་རེད་རེད། དེ་དང་ད་ལྟ་གི capitalism དེ་ལ་ད་ཁིར་གི་སྤྱི་ཚོགས་ཐད་གི་སྒྲིག་རིམ་དེ་ལ་སྲུང་སྐྱོབ་དེ་ལ་རྒྱབ་སྐྱོར་གྱི་ད་རྩོམ་མང་ང་ཡོང་གོ་ནོ་དེ་མོ་ཟིག་རེད་མོ། དེ་དང་ན་ད་ཡང་མྱི་འདི་གཉིས་ཀྱི་ནང་ནས་ཡིན་གྱི་ན་ར་ཁིར་གི་ཚབ་མཚོན་མི་སྣ་ད Auguste Comte ནི་འདྲ་གི Herbert Spencer འདི་གཉིས་ཀ་ཡང་ཁིར་གི་རེ་རེ་གི་ལྟ་ཚུལ་བཙུགས་ཡོད་ནི་རེད། ད་རེད། ལྟ་གཙོ་བོའི་ནན་སྒྲོག་བྱེད་ཡོང་ན་ད་བྱེ་བྲག་གི་ད Auguste Comte གྱིས་ན་ཁིར་གི་སྤྱི་ཚོགས་རིག་པ་གི་ཁྲོད་ནས་རྟོག་ཞིབ་གི་ཐབས་ཡང་ན་ཚོད་ལྟ་གི་ཐབས། རེད། ཞིབ་བསྡུར་གི་ཐབས་ལོ་རྒྱུས་བསྡུར་ཐབས་འདི་མོ་གི་ཞིབ་འཇུག་ཐབས་ལམ་མང་བ་ཟིག་ཁིར་གི་གསར་དུ་བསམ་ཚུལ་བཏོན་གནང་ནི་རེད། རེད། ད་སྤྱི་ཚོགས་ཞིབ་འཇུག་གི་ཁྲོད་ནས་འདི་མོ་གི་ཐབས་ལམ་བེད་སྤྱོད་བཏང་ན་འགྲིག་གི་ཟེ་ད་ལི་ཏི་གི་ཁུར་གི་ལྟ་བ་བཏོན་ནོ་འདི་ར་དེ་ནས་སྤེན་སེར་ཡིན་གྱི་ན་ཡང་སྤྱི་ཚོགས་འཕེལ་འགྱུར་སྨྲ་བ་ད་དཔེ་འཇོག་གྱི་ན་ཆར་ལོ་སི་དར་བིན་ཨོ་ཁ། རེད་རེད། སོ་ཧྲོ་དར་བིན་ཨིཟམ་ཟི་ད། དར་བིན་ཟེར་དགོས། ཨོ་ཡ་རྒྱ་གི་དར་བིན་ཟེར་གོ་ནོ་འདི་གི། ད་དར་བིན་གི་འདིའི་འཕེལ་འགྱུར་སྨྲ་བ།

ད་ཁུར་གི་ཅིའུ་ཆི་མི་ཟེར་ད་ལོ་རྒྱུས་རྒྱབ་ལྗོངས་ལ་འགྲོ། རེད་རེད་རེད་ད་དུས་རིམ་གཉིས་པ་ཡིན་ཚིག་གི་ད་སྤྱི་ཚོགས་རིག་པ་གྲུབ་པའི་དུས་རིམ་ཟེར་གོ་གི་མོ་ད་དང་མ་གི་ད་སྤྱི་ཚོགས་རིག་པ་གི་མཚན་ཉིད་དང་དབུ་བརྩམས་པའི་འགོ་ཚུགས་པའི་དུས་རིམ་ཟེར་གི་མོ་ད་ད་བར་གི་འདིའི་དུས་རིམ་གཉིས་པ་མོ་ད་སྤྱི་ཚོགས་རིག་པ་དངོས་སུ་གྲུབ་པའི་གྲུབ་ཚུལ་གི་སྐབས། དེ་གི། དུས་སྐབས་ཟེར། ད་དུས་རིམ་འདི། ནམ་ཟིག་རེད་ཟེར་ན་དུས་རབས་བཅུ་དགུ་བ་གི་སྨད་དང། དུས་རབས་ཉི་ཤུ་བ་གི་སྟོད་དེ་དག་སྤྱི་ཚོགས་རིག་པ་གྲུབ་པའི་དུས་རིམ་ཟེར་གོ། དེ་ནི་འདིའི་སྐབས་འདི་ཡང་ཚབ་མཚོན་གི་མི་སྣ། འདིའི། གྲུབ་མཐའ་གི་རང་ལུགས་འཛིན་མཁན་ད་འདི་མོ་གི། བྱུང་བ་ནི་རེད་འདི་མོ་གཙོ་བོའི་ཚབ་མཚོན་མི་སྣ། རེད་རེད་རེད།

ད་འདི། ཁིར་གི་དུས་རབས་བཅུ་དགུ་གི་དུས་མཇུག་དུས་རབས་ཉི་ཤུ་གི་དུས་འགོ་གི་མི་སྣ་ཟིག་རེད་མོ། རེད་རེད་རེད། ད་ཁིར་གི། སྤྱི་ཚོགས་གི་འགྱུར་ལྡོག་སྣང་བརྙན་འདི་མང་ང་ཟིག་ད་འདིའི་ཡོང་ཁུངས་གཙོ་བོ་གང་ནས་ད་དུང་འགྲོ་སྤྱི་ཚོགས་ཀི། སྒྲིག་རིམ་གི་ཁྲོད་ན། ད་འདིའི་སྤྱི་ཚོགས་ཀི་འདིའི། གྲལ་རིམ་སོ་སོ། ད་འདི་མོ་གི་སྐབས་འདི། འདི་དང། ད་ཅི་ཟེར་གོ་འདི་ར་འབྲེལ་དེ་དང་ཡང་ད་སྤྱི་ཚོགས་ཀི་ཁྲོད་ན་ཡང་སྣང་བརྙན། ན་འདྲ་གི་ཡང་ན། ད་དོན་དག་མང་ང་བྱུང་གོ་ནོ་འདི། གཞིར་བཟུང་ད་དུང་ད་ཁིར་གི་ད་གི་རང་འཆི་སྨྲ་བ་ཟེར་ནོ་དེ་ར་དེ་གི་ད་མི་མང་ང་ཟིག་འཆི་གོ་ནོ་རེད་ཡོད་དེ་སྐབས་དེ་བཟོ་ལས་བཟོ་ལས་སྤྱི་ཚོགས་ན་འདྲ་གི་འདིའི་ཐོན་ལས་སྤྱི་ཚོགས་གི་ནང་ན་ད་མི་མང་ང་ཟིག་གི་རང་སྲོག་གཅོད་གོ་ནོ་གི་ཚད་འདི་གྲངས་ཚད་འདི་སྔོན་ཆད་དང་བསྡུར་ན་ཇེ་མཐོ་སོང་དང་ནོ་ཆི་ཟིག་ག་ད་ཇེ་མཐོ་འགྱོ་གི་ནས་ད་འདི་སྤྱི་ཚོགས་གི་ཁྲོད་གི་ཡང་སྣང་བརྙན་བྱེ་བྲག་པ་རེ་རེ་ཁ་གཏད་དུ་དང་ཡི་ཞིབ་འཇུག་གི་ནོ།

སྒུལ་ཤུགས་འདི་བཏང་སྟེ་རིགས་དབྱེ་དེ་བཏང་ད་ཞིབ་འཇུག་གི་སྒོ་ནས་དེ་སྐུལ་འོག་གི་སྐུལ་དེ་སྐུལ་མ་ཡོང་ནས་གཏོང་ཟིག་ད་མི་སྣ་གཙོ་བོའི་ཕྱོགས་ནས་ཚབ་མཚོན་གི་མི་སྣ་ན་དུས་རིམ་གཉིས་པ་དེ་འདོམས་ཟིག་ད་འདི་ཕལ་ཆེར་ནས་ད་དུས་རིམ་འདིའི་སྐབས་འདི་ཡང་ཤི་ཁ་གོ་སི་ཀོ་ཟིག་ཨ་མི་རི་ཁ་ད་སྤྱི་ཚོགས་རིག་པ་གི་ཅི་ཟེར་གོ་འདི་ར་ཞིབ་འཇུག་གི་ཁ་ཕྱོགས་འདྲ་འདྲ་འདི་ཡོ་རུབ་ནས་ཨ་རི་ས་རུ་ཕྱོགས་ཟིག་ཨ་རི་ས་ཕྱོགས་འདི་དང་ཨ་རི་གི་ད་མངའ་སྡེ་ཟིག་ཨེ་ལི་ནོའི་ཟེར་གོ་ནོ་དེ་ན

ད་ཅིག་གྲོང་རྡལ་བྱས་ནས་གྲོང་གསེབ་ས་ནས་ངེད་ཚང་མ་གྲོང་རྡལ་ར་ཡོང་གྲོང་ཁྱེར་ར་ཡོང་བས་གྲོང་ཁྱེར་ནས་གྲོང་ཁྱེར་ནས་ད་བཟོ་ལས་ར་འདི་མོ་གི་ཐོན་ལས་ར་འདི་ལས་ད་བཏང་ཡས་གྲོང་ཁྱེར་འདི་རྒྱ་བསྐྱེད་གོ་ནོ་རྒྱ་རྒྱ་ཆེ་བ་འགྱོ་གོ་ནོ་འདི་མོ་རེ་ལ་ལས་རིགས་འདི་རིགས་ག་དེ་དང་ད་ཡིན་ནམ་ན་གྲོང་ཁྱེར་གི་གྲོང་ཁྱེར་སྤྱི་ཚོགས་རིག་པ་བཟོ་ཟིག་ད་འདི་མོ་ར་མྱིང་བཏགས་ཡོད་ནི་རེད་ད་ཁི་ཆོ་ད་གི་འདི་ཤི་ཀ་གོ་གི

དར་རྒྱས་ར་དང་མ་འགོ་ནས་མྱིང་ཙམ་ཟིག་ཡོང་ཟིག་དེ་ནས་སྤྱི་ཚོགས་རིག་པ་འདི་ཚིག་མ་ལག་ལྷུ་ལག་འཐུས་ཚང་ཟེར་གྱི་མེད་ཁ་ར་ད་ཅིག་འདི་མོ་ཟིག་གྲུབ་ཟིག་དེ་ནས་ད་སྤྱི་ཚོགས་རིག་པ་འདི་རིག་ཚན་ཟིག་གི་གྱུར་རེ་ད་ལས་ད་འདི་རིག་གཞུང་ཞིབ་འཇུག་གི་ན་འདྲ་གི་ཡང་ན་སྤྱི་ཚོགས་ཁྲོད་ནས་འདི་ཁུར་གི་ཙི་གེ་ཙི་གེ་ཡ་ར་འཕེལ་རྒྱས་དར་རྒྱས་འགྱོ་གོ་ནོ་གི་སྐབས་འདི་མོ་ཟིག་ཡིན་ད་ལས་ད་འདི་མོ་གི་མྱིང་བཏགས་ཡོད་གི་སྤྱི་ཚོགས་རིག་པ་དར་རྒྱས་སུ་ཕྱིན་པའི་དུས་རིམ་ཟིག་དེ་མི་ཚད་གི་དེ་མྱིང་གཞན་པ་ཟིག་ནི་དེང་རབས་སྤྱི་ཚོགས་རིག་པའི་འཕེལ་རྒྱས་བཟོ་ར་སེ་ཧུ་ཁི་ད་མྱིང་དུ་ཉག་གཅིག་རེད་ཡང་དོན་ནི་དོན་གཅིག་རེད་མྱིང་མི་གཅིག་ནི་མ་གཏོགས་དེ་དང་ད་འདི་ནམ་ཟིག་རེད་ཟེར་ན་དུས་རབས་ཀྱི་ཆ་ནས་ཨིག་ཆུ་དུས་རབས་ཉི་ཤུ་གི་ལོ་རབས་བཞི་བཅུ་ནས་ད་ད་བར་གོ་བར་འཕྲད་ད་ཡོ་རོབ་ཀྱི་ནི་འདྲ་གི་འདི་ཨ་རི་གི་ད་བར་སྤྱི་ཚོགས་རིག་པ་གི་དུས་རིམ་ལྟར་གོ་ནོ་ཡིན་ན་རེད་རེད་རེད། ཨོ་ལེ་འདི་ནི་ད་སྤྱི་ཚོགས་ཀྱི་ལྟ་བའི་གནས་ཚུལ་འདི་དག་འདི་འཕོ་འགྱུར་བྱུང་སྟེ་དང་ད་དུས་རིམ་གསུམ་པ་གི་སྐབས་ནས་ད་ངས་ད་གོང་ནས་ར་ཙིག་ཟིག་གཉིས་ཀྱི་ཁ་བརྡ་ཡིན་ནི་དེ་ན་ཡོ་རོབ་ནས་ད་སྤྱི་ཚོགས་རིག་པ་གི་ཞིབ་འཇུག་གི་ན་འདྲ་གི་ཡང་ན་སྤྱི་ཚོགས་རིག་པ་གི་ཞིབ་འཇུག་གི་ཁྱབ་ཁོངས་འདི་ལ་བླང་ཕྱོགས་དང་ལྟ་ཚུལ་འདོན་དགོས་ནོ་འདི་ཡོ་རོབ་ནས་ཧ་ར་ཨ་རི་ས་ཕྱོགས་སོང་ས་ད་འགྱུར་ལྡོག་འདྲ་འཕོ་འགྱུར་བ་དུ་མོ་ཟེར་ཡ། རེད་རེད་རེད། རེད། ཨོ་དེ་ནས་ད་དུས་རབས་དུས་རིམ་གསུམ་པ་ད་དུས་རིམ་གསུམ་པ་ཡིན་གྱི་གུ་ད་ཚབ་མཚོན་མི་སྣ་འདི་རུ་གཙོ་བོ་སུ་རེད། རེད་རེད་ད་དུས་རིམ་གསུམ་པ་འདི་ཡིན་ན། ད་ཁིར་གི། ད་རུང་བཟོ་གོང་གི་འདི་ནས་ཨ་རི་ས་ཁ་ཕྱོགས་ནས་མི་ཚད་གི། ནུབ་ཕྱོགས་གི། འདིའི་རིག་གནས་འདི་དག་འདི་རྒྱ་བསྐྱེད་ལས་སའི་གོ་ནིར། སྣ་མང་གྲུབ་མཐའ་སྣ་མང་ཅན་ན་འགྱུར་སོང་ཟིག་མོ་འདིའི། ནུབ་ཕྱོགས་གི། འདིའི་སྤྱི་ཚོགས་རིག་པ་གི་རིག་ཚན་འདི་དག་འདི། གྲུབ་མཐའ་སྣ་མང་བྱ་ན་འགྱུར། དེ་ནས། འདི། ད་དང་མ་གྱིས་ན་ཅིག་ནུབ་ཕྱོགས་ཀྱི། གཅིག་གྱུར་གྱི་ད་ཅིག་གཞུང་ལུགས་ཡོད་གི་གཞུང་ལུགས་སྨྲ་བ་དུ་མོ་ཡོད་གི་བསམ་བློ་སྨྲ་བ། དེ་ནས་ཁིར་གྱི་བསམ་བློ་དེ་ཐོད་རྒལ་བྱུང་དེ་དང། ད་འདི་ཕྱོགས་ནས་སྤྱི་ཚོགས་རིག་པ་གྱི་ཞིབ་འཇུག་འདི་ཡང་དོ་སྣང། འདི། གྲུབ་མཐའ་མང་བ་བྱུང་དེ་དང་ཉེར་སྤྱོད་སྤྱི་ཚོགས་རིག་པ་ཟེར་ཅིག་འདི་མོ་ཟིག་ཡང་ལྟ་ན་བསྟུན་ཆོག་ཉེར་སྤྱོད་སྤྱི་ཚོགས་རིག་པ་གྱི་ཞིབ་འཇུག་འདི་དོ་སྣང་ཆེན་པོའི་སྒོ་ནས་བཏང་བ་རེད་ད་ཚབ་མཚོན་མི་སྣ་གྱིས་ན་འདི། ད་མི་སྣ་ཡོང་ནས་མི་ཚད་གི་འདི་ལ་ཅིག་རང་ལུགས་འཛིན་མཁན་དུ་མོ་ད་ཆི་ཟེར་གོ་ནི་ད་རང་ལུགས་སྨྲ་བ་དུ་མོ་ཟིག་གི་རིགས་བཞི་ད་ཆུང་ས་ནས་བྱེ་བྲག་བབ་ན་དུ་མོ་ཟིག་གོ་ཁི་མོ། རེད་རེད་རེད། ད་འདི་ཆི་དུ་མོ་ཡིན་གྱི་ན་སྤྱི་ཚོགས་བྱེད་ནུས་རང་ལུགས་སྨྲ་བ་ཟིག་རེད་ད་དབྱིན་ཇི་གི་ལབ་ན Structural Functionalism ཟེར་གོ་ནི་རེད་མོ། ཨང་རེད། ད་འདི་འདིས་ཆི་ཟིག་ཟེར་གོ་ནི་ཟེར་ན་ད་སྤྱི་ཚོགས་ཀྱི་གྲུབ་ཆ་ཕྲ་མོ་རེ་རེས་ད་སྤྱི་ཚོགས་བྱེད་དགོས་བ་གི་མ་ལག་རེད་འདི་དག་འདི་རྒྱུན་གཏན་ན་ཡོང་རྒྱུ་འདི་གི

འགྱུར་ལྡོག་ཟིག་འབྱུང་ན་ར་འགྱུར་ལྡོག་དེ་ལེགས་པའི་འགྱུར་ལྡོག་ན་ཆོག་གི་ལྡོག་ཕྱོགས་ཀྱི་འགྱུར་ལྡོག་ན་མི་ཧྲ་བའི་མི་བཟང་བའི་འགྱུར་ལྡོག་ན་ཚིག་ན་དེ་དག་གི་རྒྱུ་རྐྱེན་དུ་གྱུར་ཡོད་དེ་ལྟ་བུ་ད་སྤྱི་ཚོགས་སྤྱི་གི་ཆ་ནས་བལྟས་ཡོང་ན་ད་དེའི་ནང་གི་མ་ལག་ལྷུ་ལག་སྤྱི་ཚོགས་ཀྱི་ལྷུ་ལག་སོ་སོ་ར་གལ་ཆེན་ཡིན་ནོ་ཅེས་ལྟ་བ་དུག་ཏུ་སྣང་ནི་རེད་མོ་ད་གཅིག་རེད་ད་འདི་གི་མི་སྣ་གཙོ་བོ་བཟོ་གྱིས་ན Talcott Parsons ཟེར་གོ་ནོ་འདི་འདི་ཅན་གྱི་མི་འདི་གཙོ་བོ་རེད།

ད་སྤྱི་ཚོགས་ཁྲོད་ཀྱི་འདྲ་མཉམ་མིན་པའི་སྣང་ཚུལ་དང་ཡང་ན་སྤྱི་ཚོགས་ཀྱི་ལས་བགོས་བྱེད་སྟངས་ཡང་ན་དབང་ཆ་བགོ་ལུགས་ད་འདི་དག་འདི་ད་གནད་དོན་གྱི་འབྱུང་རྩ་ཡིན་ད་སྤྱི་ཚོགས་ཀྱི་རིམ་པ་སོ་སོའི་ཁྲོད་ནས་ད་མི་དང་མི་གི་དབང་ཆ་དབང་ཤུགས་ཡིན་ན་འདྲ་གི་ཡང་ན་ཁིར་ཚོ་བྱ་བ་ལས་ཀ་གི་བགོ་སྟངས་འདི་མ་འདྲ་བ་དང་བསྟུན་ད་ལོའི་ད་སྤྱི་ཚོགས་ཀྱི་ཁྲོད་ན་གནད་དོན་འདྲ་མང་བྱུང་གི་ཡོད་ཟེར་གོ་ནི་རེད་ཨང་ཏན་ཏིག་ད་འགལ་རྩོད་འདི་ད་རྣོ་ངར་དུ་གྱུར་ད་དང་ཡང་སྤྱི་ཚོགས་འགྱུར་ལྡོག་བྱུང་གོང་བར་གི་འགལ་བ་ཨང་དེ་ད་གང social conflict theory དུ་ཟེར་བ་གི་མོ་ད་སྤྱི་ཚོགས་འགལ་ཟླའམ་འགལ་རྩོད་སྨྲ་བ་རེད་མོ་ད་འདི་གི་མི་སྣ་གཙོ་བོ་འདི་ན Lewis Coser ཟེར་གི་མོ་ད་ནི་ད་ཅན་གོ་གཙོ་བོ་ཡིས་ད་དང་ད་དེ་རྗེས་འཇུག་སྨྲ་བ་ར་རྗེས་འཇུག་པ་ར་མང་ང་ཟིག་ཡོད་ནི་རེད་རེད་རེད་རེད་ད་ནི་སྤྱི་ཚོགས་འདི་གྲུབ་མཐའམ་རིགས་གསུམ་པ་ཡིན་གྱི་ན་སྤྱི་ཚོགས་བརྗེ་རེས་སྨྲ་བ་ཟེ་ད་འོ་ཡི་ག་ཅིག་ཡོངས་ཁྱབ་ཀྱི་སོང་མེད་ཁ་ར་ད་འདི་མོ་རེ་ནང་དོན་འདྲ་འདྲ་རེད Exchange Theories ད Exchange འོ་ཡ Theories Exchange Theory རེད་མོ་རེད་རེད་རེད་དེ་དང་ན་ད་སྤྱི་ཚོགས་བརྗེ་རེས་སྨྲ་བ་དུ་གོ་ཆི་མོ་ཟེ་ན་ད་སྤྱི་ཚོགས་འཚོ་བ་འདི་དུ་གོ་ན་རྨང་གཞི་ཡིན་པ་དང་ད་ནི་ད་དུ་གོ་ད་ལྟ་སྤྱི་ཚོགས་འཚོ་བ་ངེད་རྣམས་ཀྱི་འཚོ་བ་རོལ་གོ་ནོ་ད་འཚོ་ཚིས་འདི་རེད་རྨང་གཞི་རེད་གཙོ་བོ་རེད། དེ་དང། དེ་ནས་ད་གཙོ་བོ་ཡིན་དང་ན་ད་གི་ངེད་ཚང་མ་གི་ད་འཚོ་བ་འདི་ད་གོ་ད་རྒྱུན་མཐུད་ལས་རྒྱུན་སྤེལ་ལས་འཚོ་བ་འདི་རོལ་གོ་ན་ཕན་ཚུན་ན་འབྲེལ་ཡིན་ན་མིན་ན་འབྲེལ་ད་གོ་ཟེར་ཆོག་ཆོག་ན་འབྲེལ་ད་གོ་དེ་ན་ད་ཕན་ཚུན་ན་འབྲེལ་ཡོང་ནི་མི་ཚད་གི་ཕན་ཚུན་ན་བརྗེ་རེས་གོ་ཟེར་བ་ད་དངོས་བོ་ཡིན་ན་འདྲ་གི་བསམ་བློ་ཡིན་ན་འདྲ་གི་ཆི་ཟིག་ན་བརྗེ་རེས་གོ་དེ་ནས་བརྗེ་རེས་གོ་ནི་ལྷག་པར་ད་བརྗེ་རེས་གོ་ནི་སྐབས་དེ་ལ་ད་ཅིག་དངོས་བོ་གི་བརྗེ་རེས་དེ་མོ་ཟིག་ན་ངེད་ཚང་མ་གི་ད

ཆེས་མཐར་འཇུག་གི་འདིའི་རིང་ལུགས་སྨྲ་བ་ཡིན་གྱི་ན་ད་མཚོན་དོན་སྨྲ་བའི་རིང་ལུགས་ཟེར་གོ། Symbolic Interaction། ད་འདི་ཆི་ཟིག་རེད་ཟེར་གྱི་ན་ད་གི་ཆུ་བོར་གི་ཟེར་གྱི་ན་ད་ངས་གོང་དུ་བཤད་ནོ་མཚོན་དོན་སྨྲ་བའི་རིང་ལུགས་རེད་མོ། ད་སྤྱི་ཚོགས་ཟིག་གི་ཁྲོད་ནས་ཕན་ཚུན་ན་བཟུང་བའི་རྣམ་འགྱུར་བྱ་སྤྱོད། ཡང་ན། མི་རིགས་སོ་སོ་ན་འདྲ་གི་མི་རིགས་སོ་སོ་གི་ཐོབ་ཐང། རེད། འདི་མོ་འདི་ལ་ལྟ་ཚུལ་བཟུང་བ་ལེགས་པ་དང་ཡང་ན་མི་ལེགས་པ་དང། འདི་མོ་གི་བྱ་སྤྱོད་པ། ཡང་ན་ལྟ་ཚུལ་འདི་མོ་མང་གི་ད་སྤྱི་ཚོགས་ཧྲིལ་བོ་ལ་ཡང་ཤུགས་རྐྱེན་ཐེབས་གི་ཡོད་ཡང་ན་མྱི་སྒེར་ལ་ཤུགས་རྐྱེན་ཐེབས་གི་ཡོད་ཟེར་གོ་ནི་རེད། སྤྱི་ཚོགས་ཀྱི་ཁྲོད་གི། ད་དཔེ་བཞག་ན་ད་གང་བྱེད་དགོས་ད། དཔེ་ཟིག་འཇོག་རྒྱུ་ན་ད་འུ་ཚོ། ད་ཆེ་ས་ཟིག་ནས་བཤད་ན། ད་མྱི་གི།

འདི་ས་ཆ་གང་ནས་ཡོང་ནས་ན་མི་རིགས་གང་ནས་ན་ཧ་གོ་ཐུབ་ནས་དང་ཡང་ཡོད་ཀ་ད་འདི་མོ་ཅན་གོ་འོ་ཡོད་ཡ་རྟགས་འདྲ་ཅན་གོ་དེ་དང་ད་འདི་འདི་འདི་ཅིག་ཚིག་གཟུགས་གོ་འདི་ད་ཚབ་མཚོན་ཡོང་ཉན་ནོ་དེ་མོ་གི་སྐད་ཆ་བཤད་སྟངས་ད་དི་སྐད་ཆ་བཤད་སྟངས་སྐད་ཆ་ཁོ་ན་ཙམ་ཟིག་ར་མ་རེད་ད་ཁིར་གི་རྒྱུན་ལྡན་གི་བྱ་སྤྱོད་པ་གི་ཁྲོད་ནས་ར།

འདི་གཅིག་དཔེ་ལེན་གྱི་ན་ཁྱོའི་ཞིབ་འཇུག་ར་དེ་དེ་གི་གཅིག་ཤུགས་རྐྱེན་འདྲ་ཐེབས་ཨེ་ཡོད་གི། ཡོད་གི་ཡོད་གི་དེ་ད་ཁོ་ཐག་རེད་ཐེབས་ཡོད་གི། ད་གཅིག་རང་གི་སློབ་ཁྲིད་འདྲ་འདྲ་འདི་མོ་འདི་སྐབས་ཡིན་ན། ད་དུང་ཟིག་རེད་ཡང། ཐད་ཀར་སྤྱི་ཚོགས་རིག་པ་གི་གཞུང་ལུགས་ར་འདི་ཁྱེར་ཡོང་ངས་སློབ་ཁྲིད་ལས་བཏང་ན་ད། ང་ཚོ་རྒྱལ་ནང་ནས་ནང་ཁུལ་ནས་ད་སློབ་གྲྭ་སོ་སོ་ནས། ག་རེད་དྲ། འདི། སློབ་མ་གི་དབྱིན་ཡིག་དང་ཆེས་སློབ་ཁྲིད་ལས་སྐོར་ཡིན་འདི་སྤྱི་ཚོགས་རིག་པ་ཡིན་ན་ར། སྐད་ཆ། སློབ་ཁང་ནང་ན་བེད་སྤྱོད་གཏོང་གོ་ནོ་གི་བེད་སྤྱོད་གཏོང་གོ་ནོ་གི་སྐད་ཆ་དབྱིན་ཇི་ནི་རེད་མོ། དེ་ཡི་དང་ན་ད་དབྱིན་ཡིག་གི་གཞུང་ལུགས་འདི་སོང་བས་དབྱིན་ཇི་དབྱིན་ཡིག་གི་འདི་སྤྱི་ཚོགས་རིག་པ་ར་འདིའི་གཞུང་ལུགས་ནི་མི་ཚད་ལ་དབྱིན་ཇི་གི་ལམ་ནས་ཁྲིད་དང་ན་ཚིག་གོ་ཁ་དཀའ་གི་མོ་ང་ཚོ་སློབ་མ་ད་ཚང་མ་དངོས་གཞི་གི་སློབ་མ། སློབ་རིམ་པའི་སློབ་མ་ནི་རེད། དེ་དང་ན་ཁི་ཆོ་མང་ཆེ་ཤོས། ད་ཅིག་ཕྱིས་ཀྱི་སློབ་ཆེན་ནང་ཡོང་བའི་ད་དབྱིན་ཇི་འགོ་བརྩམས་པའི་མི་སྣའི་སྔ་ན་མཐོ་འབྲིང་སྐབས་ར་དེ་ཡོད་ཀ་སྦྱང་མ་ཐུབ་ནོ་གོ་སྐབས་མ་བྱུང་ནོ་དེ་མོ་སློབ་མ་ནི་རེད་མོ། དེ་རེད་དེ་རེད། དེ་དང་ད་ཁི་ཆོའི་དབྱིན་ཡིག་གི་ཆུ་ཚད་དང་བསྟུན་ནས་དེ་གའི་ཡི་ག་ཡིན་ནོ་དེས་ན་ད་ཅིག་འདིའི་རིག་ཚན་འདི་གི་གཞུང་ལུགས་ཡིན་ན་འདྲ་གི་ཡང་ན་འདི་གི་ད་གཉིས་ཀྱི་གོང་ནས་ཁ་བརྡ་བྱས་ནོ་གི་ཚབ་མཚོན་མི་སྣ་ར་བསམ་བློ་གི་ལྟ་ཚུལ་གཙོ་བོ་ར་འདི་ཅིག་རགས་བསྡུས་ཙམ་ཟིག་མ་གཏོགས་ཁྲིད་ཚར་འགྱོ་གོ་ནི་མ་རེད་རེད་དུས་རེད་ཚོད་རེད་ཀྱི་ར་འདང་ནི་མ་རེད་ཞིབ་རྒྱས་བྱས་ཁྲིད་ན་ད་ཡིས་དང་ན་ད་དེ་ཡིས་དང་ན་ད། ད་སྤྱིར་ཀི་ན་དངོས་གཞི་ཀི་སློབ་མ་ནི་ད་ལོ་རིམ་གཉིས་པ་གསུམ་པ་གི་སྐབས་ནི་མ་གཏོགས་ཁྲིད་ཀི་ཡོད་ནི་མ་རེད་ལོ་རིམ་དང་པོ་ཀི་ད་རུང་སྤྱི་ཚོགས་ཚན་རིག་སྐོར་ཁྲིད་ཀི་ཡོད་ནི་མ་རེད་དེ་དང་ནི་དེ་ཁྲིད་ཀི་ནི་ཁྲོད་ནས་ན་ར་ད། རང་གི་སློབ་ཁྲིད་ལ་དེ་རུ་འགྱུར་ལྡོག་ཡོད་ཀི། ཅིག་ཞིབ་པ་རྒྱས་བའི་དེ་གའི་ཁྲིད་ནི་མིན་ད། དང་མ་ངི་ཆོ་ཨ་ར་སོང་ཆེད་ལས་སྦྱོང་གོ་དུས་ག་དེ་གི་སློབ་གྲྭ་ར་དགེ་རྒན་གིས་ཞིབ་པ་རྒྱས་བའི། བྱེ་བྲག་གི་ཁྲིད་གོ་ནོ་དེ་གི་ཅིག་ཁྲིད་ཚར་མི་འགྱོ་གི་ད་ཁྲིད་ལེ་ར་མི་ཚར་གི་གོ་བ་ལོན་ཁ་ར་དཀའ་གི་དེ་དང་ན་ད་ཅིག་ཅིག་ཁ་ར་ཁ་ནས་ཟོ་གི་ག་ད་ཅིག་ཅིག་ཅིག་ན་སྤྱི་གི་ནང་དུ་ངོ་སྤྲོད་གི་རྣམ་པ་རེད་རེད་ཨེ་ངོ་སྤྲོད་གི་རྣམ་པ་གི་སྐོར་གི་ད་འདི་མོ་ཅིག་མཚན་ཉིད་འདྲ་འདྲ་ཅིག་ལྟ་ཚུལ་གཙོ་བོ་འདྲ་འདྲ་དེའི་ཚབ་མཚོན་མི་སྣ་འདྲ་འདྲ་འདི་མོ་གི་སྐོར་མཚམས་སྦྱོར་གི་རང་བཞིན་གི་དེ་གི་ཁྲིད་ནི་རེད་མོ་ད་སློབ་ཁྲིད་ཀི་འགྱུར་ལྡོག་འགྱེད་གཏོང་ཟེར་དེ་མོ་ཁྲོད་ལ་རང་གི་ཞིབ་འཇུག་ཟེར་ན་འདྲ་གི་ད་ཞིབ་འཇུག་ར་ཆེན་པོ་ཡེད་ཐུབ་གོ་ནོ་མ་ད་རང་གི་ཅིག། སྤྱི་ཚོགས་ཚན་རིག་གི་སྐོར་གྱི་འདི་མོ་གི་ཡང་ཅིག་སློབ་སྦྱོང་ར་ཞིབ་འཇུག་གི་འདྲ་ཟིག་ཡེད་གོ་ནོ་འདིའི་ཁྲོད་ནས་ད་གཙོ་བོ། ད་ཅིག་དང་མ་འདྲ་ཟིག་གི་ན་འདིའི་གཞུང་ལུགས་ར་འདི་མོ་ད། དེ་རྗེས་ལོན་པ་ཡེད་གོ་ནོ། ད་ཅིག། ཆི་ཟིག་འདོན་ན་ཆོག་གི་ཆི་ཟིག་བྲིས་ན་ར་རང་གི་མི་རིགས་ཀྱི་འདང་རྒྱག་སྟངས་ར་རང་གི་མི་རིགས་ཀྱི་རིག་གནས་སྲིད་འབྱོར་རིག་གསུམ་གྱི་ལྟ་བ་ར་ད་འདི་འདིའི་ནང་འོང་འགྱོ་གི་མོ་ཡང་འཁོད་འགྱོ་གི་ད་གཞུག་ནས་འདིའི་གཞུང་ལུགས་ར་འདི་མོ་ང་དེ་དུམ་ཁྲོད་དུ་རང་གི། ཅིག་འཚོ་བ་དངོས་ཀྱི་ཁྲོད་ལ་འདི་གའི་ཟུང་འབྲེལ་ཡོང་བའི་འདང་རྒྱབ་ཡོང་དུས་ད་གཟོད་ད་ཅིག་རང་གི་ཁོ་ན་ཙམ་གྱི་འདང་རྒྱག་མི་ཉན་ནོ་རང་གི་རིག་གནས་ལྟར་རང་གི་རིག་གནས་ཀྱི་ལོ་རྒྱུས་རྒྱབ་ལྗོངས་ལྟར་ཁོ་ན་ཙམ་གྱི་འདང་རྒྱག་མི་ཉན་ད་ལྟ་གཙོ་བོ་སྤྱི་ཚོགས་ཡིན་ན་འདྲ་གི་རིག་གནས་གཤིབ་བསྡུར་གྱི་ལྟ་བ་འདི་ངེས་པར་དུ་ཅིག་དགོས་ནོ། རེད་རེད་ད་རེད། དུང་ཟུག་རེད་རང་གི་ཅིག་འབྲི་ན་ཆོག་གི་ཅིག་དཔེ་ཆ་ཟིག་ལྟ་ན་ཡང་ན་མྱི་ཟིག་ཁ་བརྡ་ཟིག་ཡེད་ན་ར་ཅིག། དེ་རེད། དེ་ཕྱོགས་མང་ཟིག་འདང་རྒྱག་དགོས་ངེས།

མི་རིགས་ཡིན་ན་འདྲ་གི་རང་གི་རིག་གནས་ཀྱི་ལྟ་སྟངས་དེ་མ་གཏོགས་དེ་ཕན་ཆད་ན་ད་རུང་འཛམ་གླིང་གི་ལྟ་སྟངས་ར་ཡང་ན་ཅིག་ཡོངས་ཁྱབ་ཀྱི་ལྟ་སྟངས་འདི་མོ་ཡང་ཡོད་ནོ། རེད། ཡང་ཡང་ཅིག་རྒྱལ་ཁབ་བྱེ་བྲག་པ་ཡིན་ན་འདྲ་གི་ཡང་ན་རིག་གནས་བྱེ་བྲག་པ་གི་ཡང་སྣང་ཚུལ་དེ་ལ་ལྟ་ཚུལ་ལྟ་ཚུལ་ཡང་མི་འདྲ་བ་ཡོད་ནོ། རེད། དེ་རྣམས་ཡིན་ན་རང་གི་དང་ལེན་ཡེད་དགོས་ནི་དང་ལེན་ཡེད་དགོས་ནོ། དེ་མིན་ན་ར་ཡང་དེ་ལྟ་གཤིབ་བསྡུར་ཡེད་དགོས་ནོ། ངེས་པར་དུ་བསྡུར་བ་ཡེད་དགོས་ནོ་གསུངས་ནས། རེད། ད་ཅིག་དེ་མོ་གི་བསམ་ཚུལ་འདྲ་ཟིག་བྱུང་གི་བཞག་དང་ཐ་ཡ།

ཨོ་ལགས་སོ་ད་འདི་བགྱིས་ན་ངས་ད་ཅིག་རགས་བསྡུས་ཀྱི་དེ་མོ་ཟིག་བྱས་ལེ། ད་རྒྱལ་ནང་གི་སྤྱི་ཚོགས་རིག་པ་བགྱིས་ན་ད་སྤྱི་ཚོགས་རིག་པ་ཟིག་ད་མྱིང་འདི་ཐོགས་དོན་འདྲ་འགྲོ་ཐོགས་ནོ་གི་སྐབས་ནས་དེ་བྱ་གོ་ནར་གོ། རེད་རེད་རེད། དེ་མྱིང་ཐོགས་དེ་ནས་ཅིག་རྒྱལ་ནང་གི་སློབ་ཆེན་སོ་སོ་ནས་སློབ་ཁྲིད་ལས་ཡིན་ནོ་གི་གནས་སྐབས་དེ་ད་ཆི་མོ་ཟིག་རེད་ཟེར་ན་ད་ཧ་ཅང་གི་ཟིག་འཕྱི་གི་ཡ། ད་འདི་དུས་རབས་ཉི་ཤུ་གི་དུས་མགོ་ད་ཆིག་སྟོང་དགུ་བརྒྱ་བཅུ་མེད་གསུམ་བར་དབྱི་ཡོན་དེ་ད་སྤྱི་ཚོགས་རིག་པ་འདི་གི་གཙོ་བོ་ད་གི་དང་མ་གཉིས་གོང་ནས་ཁ་བརྡ་ཡིན་ནོ་གི་ཨོ་གོ་སི་ཏི་ཁན་ཏྲི་གི་དཔེ་ཆ་འདི་རིག་ག་རྒྱ་ཡིག་ག་བསྒྱུར་དེ་ནས་ད་སྤྱི་ཚོགས་རིག་པ་ཟེར་ནོ་གི་ད་རྒྱ་ཡིག་གི་བགྱིས་ན་ཧྲི་ཧོས་ཤོས་ཟེར་ནོ་འདི་གི་མྱིང་དུ་སི་ར་དར་ཟིག་མོ་གཙོ་བོ་ད་ག་ཡིག་ཟིག་དེ་དང་ན་འདིའི། དུས་རབས་ཉི་ཤུ་གི་དུས་དཀྱིལ་སྔོན་མ་ཟེར་གོ་ནི་དུས་དཀྱིལ་སྔོན་མ་ད་ཆིག་སྟོང་དགུ་བརྒྱ་ལྔ་བཅུ་གི་སྔོན་དེ་ད་འཕེལ་རྒྱས་ཟིག་ག་འགྱོ་གོ་ནོ་གི་སྐབས་ཟིག་རེད་ད་སློབ་གྲྭ་སོ་སོའི་ནང་ནས་ཅིག་སོ་སོ་ཟིག་ད་སློབ་གྲྭ་མང་ར་མེད་ཀི་ར་ད་སློབ་གྲྭ་ཅིག་གཙོ་བོ་རེ་འགའ་གི་ནང་ནས་འདིའི་སྤྱི་ཚོགས་རིག་པ་འདི་གི་རིགས་ཅིག་སློབ་ཁྲིད་དེ་དཔེ་འཇོག་བགྱིས་ན་འུ་ཆོའི་རྒྱལ་ནང་གི་ད་སྤྱི་ཚོགས་རིག་པ་སྨྲ་བ་ཟེར་ན་འདྲ་གི་ད་འདི་བསམ་བློ་བ་རེ་རེས་ད་འདི་ཧྥེ་ཤའོ་ཐུང་ཀ་འདིའི་སྐབས་འདི་རི་མོ་རེད་རེད་རེད་འདི་དག་འདིའི་སྐབས་འདི་ད་ཅུང་ཙམ་ཟིག་འཕེལ་རྒྱས་འགྱོ་གོ་ནི་སྐབས་དེ་མོ་ཟིག་རེད་ད་རེད་ད་ཡིན་ན་ཡང་དུས་རབས་ཉི་ཤུ་གི་དུས་དཀྱིལ་འདི་ནས་ཡང་འུ་ཆོའི་རྒྱལ་ནང་ནས་སྤྱི་ཚོགས་རིག་པ་ད་སྤྱི་ཚོགས་ཚན་རིག་གི་ནང་གི་སྤྱི་ཚོགས་རིག་པ་འདི་སློབ་ཚན་འདི་སློབ་ཁྲིད་བྱེད་རྒྱུ་མཚམས་བཞག་ཟིག་ཡ། ད་འདི་ཆི་ག་ཟེར་ན། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་བར་འདི་ད། འུ་ཟོའི་རྒྱལ་ཁབ་ན་ད། འདི་འབྱོར་སྟངས་ར་ཆི་ཟིག་གི་རིང་ལུགས་ན་སློབ་ཁྲིད་ཆི་ཟིག་ན་འདི་ཟིག་ཟིག་སུའུ་ལན་གི་ཤུགས་རྐྱེན་ཐེབས་སོང་ཟིག་མོ། རེད་རེད་རེད། ད་འདི། སུའུ་ལན་གི་རྒྱལ་ཁབ་མང་ང་ཟིག་མཉམ་འབྲེལ་ལས་ཟིག་ཨ། རེད་རེད་རེད། འདི་གི་ཤུགས་རྐྱེན་ཐེབས་པས་ད་ལས་ད། སློབ་ཆེན་སོ་སོ་ནས་སྤྱི་ཚོགས་རིག་པ་གི་སློབ་ཚན་འདི་དག་འདི་ཁྲིད་མཚམས་བཞག་བཏང་ནི། དེ་མོ་ཟིག་རེད་ད་ནི། རེད། ད་དུས་རབས་ཉི་ཤུ་གི་དུས་སྨད་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་བར་ཟིག་རོགས་གོ་ད། མཚམས་འགྲམ་དུ་ཆད་དེ་ཐིའི་ལུས་སོང་ཟིག་རེད། ད་རེད་ད་རེད། ད་ནི་ད་རང་གི་འུ་ཆོའི་རྒྱལ་ནང་ད་ནི་ད། འདི། བརྒྱད་ཅུ་ལོ་ཟེར་ནས་ད། འོ་ཡ་བརྒྱད་ཅུ་གི་བར་འདི་ནས་བཟུང་སྟེ་ད་ཡང་ཅིག་སྤྱི་ཚོགས་རིག་པ་གི་རིག་ཚན་གསར་བ་འདི་དག་འདི་བསྐྱར་དུ་བསྐྲུན། ད་ནི་ད་སྤྱི་ཚོགས་རིག་པ་གི་ཡན་ལག་གི་རིག་ཚན་སོ་སོ་ཡང་ཅིག་འཛུགས་སྐྲུན་ཅིག་ཡེ་ཡེས་ཟིག་རེད་ད་ད་བར་དུ་ཧ་ཅང་དེའི་སྤྱི་ཚོགས་རིག་པ་གི་ན་འདྲ་གི་ཡང་ན་སྤྱི་ཚོགས་ཚན་རིག་གི་རིག་ཚན་འདི་རིག་ག

ད་རྒྱ་གི་སློབ་མ་གི་རྒྱ་སོང་དེ་དང་ད་སྤྱི་ཚོགས་རིག་པ་འདི་རྒྱ་ཡིག་གི་ལམ་ནས་རྒྱ་ཡིག་རྒྱ་སྐད་ཀྱི་ལམ་ནས་སྦྱང་དགོས་ནི་དེ་མོ་ཟིག་རེད་ལ་ཡང་མིན་ན་ཕྱི་རྒྱལ་ལ་སོང་དེ་དང་དབྱིན་ཡིག་དབྱིན་སྐད་ཀྱི་ལམ་ནས་ཕྱི་རྒྱལ་གྱི་སློབ་མ་དང་མཉམ་དུ་སློབ་ཆེན་ནང་ནས་སྦྱང་དགོས་ནི་དེ་མོ་ཟིག་མ་གཏོགས་ད་མི་རིགས་རང་གི་སྐད་དང་ཡི་གེ་གི་ལམ་ན་ད་རང་ཟོས་ཅིག་སྤྱི་ཚོགས་རིག་པ་ར་སྤྱི་ཚོགས་ཚན་རིག་གི་སྐོར་འདི་སློབ་ཆེན་གང་ཡིན་རུང་ར་ཅིག་བོད་ཡིག་བོད་སྐད་ཀྱི་ལམ་ནས་སྤྱི་ཚོགས་རིག་པ་གི་སློབ་ཚན་འོག་ནས་དུ་མོ་ཟིག་མེད་གི་མོ་དང་དམར་ཐིག་དཔེ་དེབ་ར་དར་ཧ་ཅང་གི་དཀོན་གི་དེས་མི་ཚད་གི་འདིའི་བསླབ་དེབ་ར་འདྲ་དུ་མོ་བསྒྲིགས་ནོ་ཧ་ཅང་ཧ་ཅང་གི་ད་ག་གི་མོ་ཚད་ལོངས་གི་མོ་མེད་ཁི་ཟེར་དང་ན་མི་ཆོག་ཅེས་མེད་ཁི་ར་ཡང་ན་ནང་དོ་ཚིག་འདི་ཉེ་བའི་ལོ་གཉིས་གསུམ་གསུམ་བཞི་གི་སྔོན་ད་ཨི་ཆོས་མཚོ་སྔོན་མི་རིགས་སློབ་ཆེན་ནང་ནས་དགེ་རྒན་ད་བོད་རིག་པ་གི་དེ་ནས་ད་དགེ་རྒན་ལ་ལ་གི་ཡང་ཨི་ཆོས་འདིའི་མི་རིགས་རིག་པ་ར་ད་སྤྱི་ཚོགས་རིག་པ་ད་རུང་ཧ་ཅང་གི་ད་ཅིག་ས་ར་ཉུང་ཉུང་རེད་ད་མི་རིགས་རིག་པ་ར་ཉུང་ཉུང་རེད་ད་ཡང་མི་རིགས་རིག་པ་གི་ཅིག་སྤྱི་དོན་ཟེར་རྒྱུ་ན་འདྲ་ད་ཡང་ན་མི་རིགས་རིག་པ་གི་ཐ་སྙད་གཙོ་བོ་དེ་ཚོ་ཅིག་ཡོངས་ཁྱབ་དེ་ཚོ་ཅིག་ས་ར་བོད་ཡིག་ག་སྒྱུར་རྒྱུ་ད་ཅིག་དུ་མོ་གི་རེ་འགའ་བྱུང་དགོས་གི་མོ་ད་ཧ་ཅང་གི་འགོ་རྩོམ་ས་ཡོད་ཁ་ཟིག་རེད་མོ་ད་འདི་གྱི་ན་དེའི་སྟབས་གི་ད་ཅོ་ཅིག་སྤྱི་ཚོགས་ཚན་རིག་གོ་དེའི་ནང་ནས་ར་མི་རིགས་རིག་པ་ར་སྤྱི་ཚོགས་རིག་པ་གནའ་རྫས་རྟོག་ཞིབ་རིག་པ་ཅན་གོ་འདིའི་སྐོར་གྱི་རིག་ཚན་འདི་དག་བོད་ལ་བོད་ཡིག་ག་ས་ར་འགྱུར་ནོ་ཡང་ན་དེའི་བརྡ་དོན་འགྲིག་ག་ས་ར་བོད་ཡིག་ག་འགྱུར་བོ་ན་ར་དེའི་བརྡ་ཆད་ཅན་གོ་དེ་གའི་ཡོངས་ཁྱབ་ཟིག་ག་འགྱུར་བོ་འདུག་མདོ་དབུས་ཁམས་གསུམ་གི་བེད་སྤྱོད་གཏོང་གོ་ནས་འདི་མོ་འགྱུར་བོ་ནི་ད་རུང་བོད་སྐད་གི་ངོ་མ་གི་ཁྲོད་ན་ལག་ལེན་ཡེ་གོ་ནས་འདི་མོ་གི་ཡོངས་ཁྱབ་གི་ཐ་སྙད་གྲི་ག་གི་ཆོས་བརྡ་ཆད་གྲི་ག་ར་སོང་ས་ར་འགྱུར། ད་རུང་ཐུབ་གི་མེད་གི་མོ། འོང་རེད། འོང་ཡ་འོང་ཡ་ད་ནི་ཚི་ན་འགྲོ་དུ་མོ་ཟིག་རེད་རང་གི་ས་ར་ཐག་ཇེ་ཉེ་ན་འགྲོ་ཡོང་གི་ཡོང་གོང་ན་ད་རེས་ཡོད། འདི་སྤྱི་ཚོགས་ཚན་རིག་གི་སྐོར་འདི། བདེན་གི་བདེན་གི་བདེན་གི། རེད་དེ་འཇིག་གི་ད་ཧུ་ད་སྤྱི་ཚོགས་ཚན་རིག་འདི་ཕྱོགས་ག་སྦྱང་ན་ད་ཆི་ཟིག་ཡོད་ད་ཆི་གི་སྦྱང་དགོ་གི་ད་འདི་ཕྱོགས་ག་གྲ་སྒྲིག་ན་འདྲ་ཆི་ཡེད་དགོ་གི་ད་ཕྱིར་གི། ཨོ་རེད་རེད་ད་སྤྱི་ཚོགས་ཚན་རིག་འདི་ཡིན་ན་ད། འདི་ད་ངས་དང་མ་གོང་ནས་བཤད་པ་ནང་བཞིན་གི་ཡང་ཅིག། མང་ཆེ་ཤོས་ཟིག་ད་བར་ཆི་མོ་ཟིག་སོང་བསྡད་གོ་ཟེར་ན་ཡང་མིན་ན་རྒྱ་ཡིག་རྒྱ་སྐད་ཀི་ལམ་ནས་སྦྱང་དང་དི་ཤི་ཀྲི་ད་ལི་ཏི་ཤི་ཞིབ་འཇུག་གི་གོ་ནས་ཡང་མིན་ན་ཅིག། དབྱིན་ཡིག་ར་དབྱིན་ཡིག་ཀི་ལམ་ནས་སྦྱང་དང་ཡང་ཞིབ་འཇུག་གི་ཡིན་ན་ཆོག་གི་ཡང་ན་ཅིག་དཔྱད་རྩོམ་ར་དེབ་འབྲི་ན་ར་ཅིག་དབྱིན་ཡིག་དབྱིན་ཡིག་ཀི་ལམ་ནས་འབྲི་གོ་ནས་དུ་མོ་རེ་མོ་མིག་རི་ངར་ཤོ་ནས་ཚིག་འདྲ་འབྲི་རྩོམ་ཟིག་ཆགས་བསྡད་གོ་ཀི། ད་འདི་མ་འོངས་པ་ན་རང་གི་སྐད་དང་ཡི་གེ་ཀི་ལམ་ནས་ར་ཞིབ་འཇུག་གི་ཡིག་སྐད་དང་ཡི་གེ་ཀི་ལམ་ནས་བརྩམས་ཆོས་སྤེལ་ཡས་དང་དེབ་འདྲ་འདྲ་བྲིས་ཞིབ་འཇུག་གི་གྲུབ་འབྲས་མཇུག་འབྲས་འདྲ་འདྲ་ཡོང་བས་དེའི་སྒོ་ནས་སྤྱི་ཚོགས་ཁྲོད་ལ་མངོན་སུམ་གྱི་ཐོན་གོ་ནས་འདི་མོ་ཟིག་ཡིན་ན་ད་ཐོག་དང་པོ་ཡིན་གི་ན་ད་ད་གི་རྒྱ་ཡིག་རྒྱ་སྐད་སྦྱང་མཁན་དང་དབྱིན་ཡིག་དབྱིན་སྐད་སྦྱང་མཁན་དེ་ཚོ་གི་རང་གི་སྤྱི་ཚོགས་འདི་ལ་ཡོངས་ཁྱབ་ཀྱི་གནད་དོན་ཆི་ཟིག་ཡོད་ནས་ན་དེ་དོ་སྣང་བྱེད་དགོས་ཀྱི་བསམ་དགོས་དཔེར་ན་ཞོགས་ཀྱི་ན་གི་ཆེས་རྒྱ་ཡིག་རྒྱ་སྐད་སྦྱང་བའི་ད། ཞེ་གི་རྩེར་སོན་པ་ཡིན་ན་འདྲ་གི་ཡང་ན་དབྱིན་ཡིག་དབྱིན་སྐད་སྦྱངས་རྩེར་སོན་ནས་ཧ་ར་བུད་སོང་ན་རང་གི་སྤྱི་ཚོགས་དང་ཁ་གྱེས་སོང་ན་རང་གི་སྤྱི་ཚོགས་དེ་གནད་དོན་ར་ད་དུ་མོ་མང་བཟོ་ན་དུ་དུ་ཁོ་ད་བོད་ཡིག་བོད་སྐད་གི་ལམ་ནས་བཤད་དགོ་ན་ཐ་སྙད་གི་མི་འདང་གི་མོ་བརྡ་ཆད་མེད་གི་མོ་ད་ཡིན་ནམ་ན་དབྱིན་ཡིག་ར་རྒྱ་སྐད་གི་དབྱིན་སྐད་ར་རྒྱ་སྐད་གི་ལམ་ནས་མི་ནི་དེ་དང་ན་ད་རང་གི་སྤྱི་ཚོགས་འདི་གནད་དོན་ཆི་ཟིག་ཡོད་ནས་དེ་དོ་སྣང་བྱུང་དང་ན་ཡང་དེའི་ཕྱོགས་གི་ཐ་སྙད་གྲ་བདར་བའི་གོ་ག་འགོ་ནས་བཟུང་སྟེ་ཨ་དེ་དང་དག་ཅིག་ར་ད་དུ་ཁོ་ད་གྲ་སྒྲིག་ཡེད་དགོ་ཅིག་རེད་བསམ་རྒྱུ་ཟིག་རེད་ད་མོ། ད་འདིའི་ཕྱོགས་འདི་རྒྱ་ཡིག་ར་དབྱིན་ཡིག་གི་ལམ་ནས་བྲིས་ནོ་གི་སྤྱི་ཚོགས་རིག་པ་གི་ད་ཅིག་མཚམས་སྦྱོར་རང་བཞིན་གི་དེབ་ར་འདི་མང་ང་ལྟ་དགོས་གི་བསམ་གི། འདི་མིན་ན་གི་ཆོ་ད་རྒྱ་ནང་ནས་དགེ་ད་སློབ་མ་མང་ཆེ་གི་རྒྱ་ཡིག་གི་ཆུ་ཚད་ཡག་པོ་ཡོད་ཀྱི་རེད་ཡིན་ན་ཡང་ད་བོད་གི་ས་ཆ་ནས་ཅིག་དབྱིན་ཡིག་གི་ཆུ་ཚད་ད་སྤྱི་ཚོགས་ཚན་རིག་གི་སྐོར་འདི་སྦྱང་དགོས་ནས་འདི་མོ་ན། ཕྱི་རྒྱལ་ལ་མ་སོང་ནས་ཅིག་གསོས་སྒོ་ནས་ད་བོད་ཀྱི་སློབ་གྲྭ་ཆེ་འབྲིང་ཆུང་གསུམ་བརྒྱུད་བཏང་ངས། སྤྱི་ཚོགས་ཚན་རིག་གི་འདི་བརྩམས་ཆོས་ཀྱི་ཐད་ཀར་ལྟ་ཐུབ་རྒྱུའི་ནུས་པ་འདི་ཐོན་རྒྱུ་དཀའ་གི་དེ་འཕྲོ། དེ་འཕྲོ་འདི་ཕྱིའི་རྒྱལ་ཁབ་ཟིག་སོང་ན་ར་སློབ་གྲྭ་ཆེན་མོ་ཟིག་སོང་ན་ད་སྤྱི་ཚོགས་ཚན་རིག་གི་སྡེ་ཁག་ཟིག་བླངས་དང་ན་ཐོག་དང་པོ་ད་འདི་བརྡ་ཆད་ད་སྤྱི་ཚོགས་ཚན་རིག་གི་སྐོར་གྱི་བརྡ་ཆད་འདི་ཞེ་གི་དཀའ་ཁག་ཡོད་གི་མོད་དཀའ་ཁག་འཕྲད་གི་མོད་དེ་ན་ད་སློབ་སྦྱོང་ང་མ་སོང་གོང་གི་ཡར་སྔོན་ན་འདིར་ག་དེབ་ད་ལྟའི་འདིའི་སྤྱི་ཚོགས་ཚན་རིག་གི་མཚམས་སྦྱོར་རང་བཞིན་གྱི་དེབ་འདི་གི་རང་གི་ཅིག་རང་སྦྱོང་གི་ཅིག་བལྟས་ཡ་ངེས་པར་དུ་བལྟས་དེ་འཕྲོ་དེའི་ཁྲོད་ཀྱི་ངེས་པར་དུ་ཤེས་དགོས་མོད་གི་བརྡ་ཆད་དེ་ཚོ་ཅིག་རྣ་ཐོས་གོ་ཐོས་ན་འདྲ་ཡེ་ནས་འགྱོ་དགོས་ནི་དེ་མོ་ཟིག་རེད་དེ་ཐོག་ཏུ་གྲ་སྒྲིག་གནས་ཤིག་རེད་དེ་འཕྲོ་ད་འདིའི་གྲ་སྒྲིག་ཡེད་གོ་འགོ་ཡི་ཟིག་རང་གི་མི་རིགས་ཀྱི་སྐད་ཡིག་གི་ཁྲོད་ན་ཟེར་གོ་ནོ་ད་སྤྱི་ཚོགས་ཚན་རིག་གི་སྐོར་གྱི་འགྱུར་དེབ་ད་ཧ་ཅང་གི་ཚད་ཉུང་གི་རེད། འགྱུར་དེབ་ནང་དེ་གི་ད་ཅིག་ལྟ་གོ་ནི་ཡོད། རང་དཔེ་འཇོག་གི་ན་མི་རིགས་རིག་པ་ཡིན་ན་འདྲ་གི། སྤྱི་ཚོགས་རིག་པ་ཡིན་ན་འདྲ་གི་གནའ་རྫས་རྟོག་ཞིབ་རིག་པ་ཡིན་ན་འདྲ་གི་འདི་སྐོར་གི་དེབ་ད་ཅིག་མཚམས་སྦྱོར་རང་བཞིན་གི་དེ་མོ་ཟེར་བ་བས་ལ་འགྱུར་ཡོད་ཁ་མེད་གི་འགྱུར་ཡོད་ན་དེའི་ཁྲོད་ན་ད་དཔེ་འཇོག་གི་ན།

རེད་རེད། ཧ་གོ་རྒྱུ་དེ་ག་ཟེ་ག་རེད་རེད། རེད་རེད་རེད། ཨོ་དེ་རེད། དེ་ནས་རྒན་ཁྱོད་རང་གི་འདི་ད་འདི་སྤྱི་ཚོགས་རིག་པ་གི་འདི་ཕྱོགས་ཀྱི་ད་དཔེ་ཆ་ཟིག་ཆ་ཟིག་ངོ་སྤྲོད་ཟིག་ཡེད་ན། ཨོ་ལགས་སོ་ཡ་ཡ། ད་འདི་དཔེ་ཆ་ད་ཀློག་གི་རྒྱུ་ཆ་ད་ཧ་ཅང་མང་ཡོད་གི་རེད་དྲ་ད་ང་རང་གི་རྒྱུན་ལྡན་གི་ཡང་འཚོ་བ་གི་ཁྲོད་ནས་ཅིག་ད་མང་ང་ལྟ་ར་མི་ཐུབ་གི་རེད་ཅིག་ལྟ་དགོས་རེད་ན་གཙོ་བོ་ད་ཅིག་འདི་དབྱིན་ཡིག་གི་ལམ་ནས་བལྟས་ཏེ་གི་དངོས་སུ་གི་ད་འདི་ད་ཅི་ལྟ་བུ་རེད་ཤེས་ནི་རེད་ད་ཕྱི་སོ་གི་ལྟ་བ་ལྟ་ཚུལ་ན་འདྲ་གི་ད་ལྷག་སྐོར་དུ་ད་གི་སྤྱི་ཚོགས་ཚན་རིག་གི་སྐོར་གི་འདི་ར་བོད་གི་ནང་ན་བོད་ཡིག་ར་གྲངས་ཉུང་མི་རིགས་ཀྱི་སྐད་ཡིག་འདི་འགྱུར་ནོ་གི་ཧ་ཅང་ཚད་ན་འདྲ་ཅིག་མང་ནོ་ཉུང་ནོ་མ་གཏོགས་ད་རྒྱ་ཡིག་གི་ནང་ད་ཕལ་ཆེར་འགྱུར་ད་ག། ཕལ་ཆེར་ཡོད་ཀྱི་རེད་ཕལ་ཆེར་ཡོད་གི། ཡོད་གི་མོད་ད་དཔེ་འཇོག་གྱིན་ན་ལྷག་པར་དུ་དཔེ་ཆ་ཅིག་གྲགས་ཀྱིན་ན་ད་ལོ་རེ་རེ་ད་ནུབ་ཕྱོགས་ཀྱི་དཔེ་ཆ་ལྟ་བ་ན་འདྲ་གི་ཡང་ན་ཅིག་གཞུང་ལུགས་ཀྱི་སྐོར་གི་འདི་མང་ང་ད་འགྱུར་འགྱོ་གི་མོད་ས་ར་རྒྱུ་རེ་ར་རྫ་ཆོས་གོ་གི་ད་རྒྱུ་རེ་རྫ་ཆོས་ལྡབ་གི་ན་ཆོག་གི་དེ་མོ་ཟིག་ར་དེ་འཕྲོ་བ་ར་ཁོ་ཆ་ཟིག་འགྱུར་དགོས་དང་ན་དེ་བར་དུ་ན་དེ་ཚོ་ད་རང་མེད་ལ་སེ་ར་རྒྱ་ཡིག་ག་འགྱུར་གི་དག་གོ་དེ་དང་ན་ད་བོད་ན་འདྲ་ཟིག་ཡིན་ན་ར་མང་ཆེ་ཤེས་གི་རྒྱ་ཡིག་གི་ཆུ་ཚད་ད་ཧྲ་གི་དེ་འཕྲོ་ད་བར་འདི་དབྱིན་ཡིག་ནས་སེ་ར་རྒྱ་ཡིག་ག་བསྒྱུར་ནོ་ར་ད་དང་མ་བ་ར་ཡང་ཉི་མ་གི་དེ་ཚིག་ཟིག་ཅིག་དགག་པ་ན་འདྲ་ཡོང་དགོས་ནི་ད་ཅིག་ཨ་ཁིར་གི་དང་མ་མ་ཡིག་གི་དེ་ཡི་གེ་གི་ཡིག་རིགས་དག་གོ་ཅི་ཡོང་ནོ་དེ་ཡིག་རིགས་གཞན་པ་དག་འགྱུར་ཡོང་རེ་བར་ན་བར་ཁྱད་ཆེན་པོ་ཁུ་རེ་ཧེའོ་ཧེའོ་ཁུ་ད་སེ་གོ་ནི་ཡོང་ནི་རེ་ཏྲི་ར་ཡིན་ན་ཡང་ད་བར་ད་རྒྱ་ནང་གི་ན་ར་ད་རྒྱ་མི་རིགས་ཀྱི་ན་གི་ནང་ན་ནི་ར་གི་ཡང་ན་རྒྱ་ནང་གི་གྲངས་ཉུང་མི་རིགས་ཀྱི་ཁྲོད་ན་ཨིན་ཡིག་ག་ཧྲ་ནི་ཟིག་ཡོད་ཁ་ཨིན་ཡིག་ར་མ་ཚད་གི་ད་རུང་ཧྥ་རན་སི་འདྲ་འདྲ་དེ་མོ་ཆོ་འདི་འཇར་མན་འདྲ་ན་དེ་ཧྲ་ནོ་དང་ད་འདི་གི་སེ་ར་འགྱུར་ཡོང་རེ་ར་འགྱུར་ནོ་ར་ཧ་ཅང་གི་ཞིག་ཚིག་ཟིག་ད་ཚ་དུན་སྔོན་ན་དེར་ན་ཞིག་རེ་ལ་བསམ་ཁྱི་ཚིག་རེ་མོ་ད་ཡི་དང་ན་ད་འདི་དེ་གའི་ལྟེ་གནས་རང་འགྲིག་གི་རེད་ད་ངས་ཡང་གཅིག་རང་གི་སྔ་ན་ཆེད་ལས་འགྲན་བསྡུར་སྦྱང་ངེས་སོང་ནོ་ཨིན་ཡིག་གི་འདང་སྐད་ངས་ཅིག་ཨིན་ཡིག་གི་ལམ་ནས་བལྟས་ད་དེབ་འདིར་གི་ཁ་བྱང་འགྲན་བསྡུར་ངས་ཅིག་ཨིན་ཡིག་གི་བྱས་ལ་དང་རྩོམ་པ་པོ་རེད་སྙམ་དེ་ཡི་དང་ལ་ད་འདི་ཡི་གི་མང་ཆེ་ཤས་རྒྱ་ཡིག་ཨན་འགྱུར་དང་འདིར་ད་འདི་དྲ་ལམ་སོ་སོ་ན་གསར་འགྱུར་བརྒྱུད་ལམ་ར་འདི་མོ་ནང་ནས་བཙལ་ན་ར་རྙེད་གི་མོ་ད་མང་ང་ཟིག་ཡོད་གི་རེད་དྲི་ད་ངས་འདི་ཡང་དུས་ཚོད་གི་དབང་གི་ད་ཅིག་འདི་མ་ཡི་ལ་ཉུང་ཉུང་ཟིག་ངོ་སྤྲོད་ཡོད་པ་ང་རང་གི་དོན་མི་ཆུ་ནང་ནས་ད་དུང་ཡིན་གྱི་ན་ཅིག

ཧ་ཅང་དོན་ལྡན་རིན་ཐང་ཅན་གྱི་ད་ཧ་ཅང་གི་མང་ཡོད་གི་རེད་རེད་རེད་དེ་རེད་འོ་ཡ་ཡ་དེ་ནས་ཡིན་གྱི་ན་རྒན་མཆོག་རང་དེ་རང་གི་ཡིན་གྱི་ན་དུས་ཚོད་འདི་བེད་སྤྱོད་བཏང་ཡིན་གྱི་ན་ཁ་བརྡ་ཡི་ད་རང་གི་ཉམས་མྱོང་འདི་ཚང་མ་བཤད་ནོ་བཀའ་དྲིན་ཆེ་ཞུ་ནི། འོ་ཡ་ཡ་སྐྱོན་མེད་གི་ཡ་ཁྱོད་བཀའ་དྲིན་ཆེ། འོ་ཡ་ཡ།